ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་གསུམ་རེས་གཟའ་མིག་དམར་གྱི་ལས་རིམ་དེ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་འཕྲིན་གཏོང་ཕྱག་རོགས་གནང་མཁན་ཁོ་རི་ལགས་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་བསྟན་འཛིན་དཔའ་མོ་ལགས་དང་མཁའ་འགྲོ་གཡང་འཛོམས་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་བསྲིངས་ཞུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྡོ་རྗེ་གདན་ནས་ཕྱིར་བཞུགས་སྒར་དུ་ཆིབས་བསྒྱུར་མཛད་པ་དང་གནམ་ཐང་དུ་གསར་འགོད་པ་ཚོར་ད་རེས་མཛད་འཕྲིན་ཁག་མགོན་པོ་གང་ཉིད་ཀྱི་ཐུགས་ཀྱི་དགོངས་པ་ཇི་བཞིན་བསྒྲུབས་ཡོད་པའི་བཀའ་བསྩལ་གནང་ཡོད་པའི་སྐོར་བཅས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་ཐོག་མཉམ་འབྲེལ་རྒྱལ་ཚོགས་ཀྱི་དུས་བཀག་བསྐྱར་ཞིབ་སྙན་ཐོའི་ནང།

ཡང་རྒྱལ་ཚོགས་ཀྱི་ཆེས་མཐོའི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་དེས་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་རྣམས་དང་རྒྱ་ནག་དབར་གྱི་འབྲེལ་ལམ་ཇི་ལྟར་ཡིན་མིན་ཚོད་དཔག་བྱ་ཡུལ་སྐོར་རྒྱལ་སྤྱིའི་བོད་དོན་ལས་འགུལ་གྱི་རྒྱ་ནག་གནད་དོན་སྲིད་བྱུས་འགན་འཛིན་སྐུ་ཞབས Vincent Metten ལགས་ཀྱིས་གསུངས་ཡོད་པའི་སྐོར་ཞིག་དང། དེ་ནས་གནས་འཕྲིན་ལེ་ཚན་ནང་ཨེ་ཤེ་ཡ་ནང་པའི་ཞི་བདེ་ལྷན་ཚོགས་ཀྱི་ཚོགས་ཆེན་ཐེངས་བཅུ་གཉིས་པ་དེ་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་ཉིན་གཉིས་ཀྱི་རིང་འཚོགས་སྐབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་འབྲེལ་ཡོད་གནད་དོན་གལ་ཆེ་ཁག་གསུམ་གྱི་སྐོར་སྤྱི་མོས་ཐོག་ནས་གྲོས་ཆོད་གཏན་འབེབས་གནང་བའི་སྐོར་འབྲེལ་ཡོད་མི་སྣར་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་དང། མཇུག་ཏུ་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་རྒྱ་གར་གྱི་ཇཱ་པཱལ་པུར་གྲོང་ཁྱེར་ནང་དགུན་ཚོང་གཉེར་མཁན་གྱི་བོད་མི་ཚོས་མ་གནས་སྒོར་ཆིག་འབུམ་ཉིས་ཁྲི་ལྷག་གི་བལ་གོས་རྒྱ་གར་གྱི་སྡོད་ཁང་མེད་པའི་ཉམ་ཐག་མི་མང་ཁག་ཅིག་ལ་སྦྱིན་པ་བཏང་འདུག་པ་དེའི་ཐད། ཇཱ་པཱལ་པུར་ལྷ་ས་བོད་མིའི་ཁྲོམ་རའི་ཚོགས་མི་བྱམས་ཆེན་ལགས་སུ་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་རྒྱང་བསྲིངས་ཞུ་གི་ཡིན།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་གསར་འགྱུར་འགོ་མ་བཙུགས་གོང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྡོ་རྗེ་གདན་ནས་ཕྱིར་བཞུགས་སྒར་དུ་ཆིབས་བསྒྱུར་མཛད་པ་དང་གནམ་ཐང་དུ་གསར་འགོད་པ་ཚོར་ད་རེས་མཛད་འཕྲིན་ཁག་མགོན་པོ་གང་ཉིད་ཀྱི་ཐུགས་ཀྱི་དགོངས་པ་ཇི་བཞིན་དུ་གྲུབ་ཡོད་པའི་བཀའ་བསྩལ་གནང་ཡོད་པའི་སྐོར། རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་ངོས་ལ་སྙན་སྒྲོན་གནང་གི་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་འདས་པའི་ཟླ་བ་གཅིག་ལྷག་རིང་འགྲོ་བ་སྤྱིའི་བདེ་རྩར་ཕན་པའི་རླབས་ཆེན་གྱི་མཛད་འཕྲིན་མང་དག་ཅིག་བསྐྱངས་པའི་རྗེས་འདི་ཚེས་ཉི་ཤུ་རྩ་གཉིས་ཉིན་ལྡི་ལི་ནས་མཁའ་ལམ་བརྒྱུད་བཞུགས་སྒར་རྡ་རམ་ས་ལར་ཞབས་སོར་བདེ་བར་འཁོད་ཡོད་པ་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐུགས་དགྱེས་ཚོར་ཆེན་པོས་གྷ་གྷལ་གནམ་ཐང་ནས་ཕྱིར་ཕེབས་མ་ཐག་ཏུ་གསར་འགོད་པ་ཚོར་གསུང་དོན། གནས་མཆོག་རྡོ་རྗེ་གདན་གཙོས་པའི་ས་ཁུལ་འདྲ་མིན་ལ་ཆིབས་བསྒྱུར་གྱིས་མཛད་འཕྲིན་བསྐྱངས་པ་རྣམས་མགོན་པོ་གང་ཉིད་མཆོག་གི་ཐུགས་ཀྱི་དགོངས་པ་ཇི་བཞིན་དུ་འགྲུབ་ཡོད་པ་བཀའ་གནང་ཞིང། དེ་རིང་མགོན་པོ་གང་ཉིད་མཆོག་ཕྱིར་བཞུགས་སྒར་རྡ་རམ་ས་ལར་ཞབས་སོར་འཁོད་པ་དང་ཐུགས་སེམས་ཀྱང་སྤྲོ་བོ་ཡོད་པ་བཀའ་གནང་སོང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་ཉེ་འཁྲིས་སུ་ཆགས་པའི་ག་གལ་གནམ་ཐང་དུ་ཞབས་སོར་འཁོད་པའི་རྗེས་རྒྱལ་ཁབ་ཕྱི་ནང་གི་དད་ལྡན་སེར་སྐྱ་ཕོ་མོ་རྣམས་ཀྱིས་ལག་ཏུ་བདུག་སྤོས་དང་མཇལ་དར་མེ་ཏོག་དང་མཆོད་རྫས་སོགས་བསྣམས་ཏེ་མགོན་པོ་གང་ཉིད་མཆོག་ལ་ཕེབས་བསུ་གཟབ་རྒྱས་ཞུས་གནང་སོང། དེ་ཡང་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་གནས་མཆོག་རྡོ་རྗེ་གདན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་གཙོ་བོ་གསུམ་གྱི་བཀའ་སློབ་གལ་ཆེན་ཁག་ཟུར་འདོན་བྱས་ཡོད། དེ་ཡང་ཕྱི་ཟླ་བཅུ་གཉིས་ཚེས་བཅོ་ལྔ་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་དེ་མཛད་འཕྲིན་བསམ་གྱིས་མི་ཁྱབ་པ་བསྐྱངས་གནང་མཛད་ཡོད་པའི་ཁྲོད་ལོ་རྒྱུས་རང་བཞིན་ལྡན་པའི་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་དབུ་འབྱེད་མཛད་དེ་བཀའ་སློབ་ཕེབས་པའི་ནང། བཅོམ་ལྡན་འདས་ཀྱི་ཆོས་ཀྱི་སྙིང་པོ་ནི་གཞན་ལ་ཕན་བདེ་བསྒྲུབ་རྒྱུ་དང་གནོད་པ་མི་བྱེད་རྒྱུ་དེ་ཡིན་པ་བཀའ་གནང་ཞིང་ཆོས་ཁས་བླངས་མིན་ལ་མ་ལྟོས་པར་ཚང་མས་གཞན་ལ་གནོད་པ་མ་བྱེད་པར་ག་ཚོད་ཐུབ་ཐུབ་ཀྱིས་ཕན་ཐོགས་བྱ་རྒྱུ་བྱུང་བ་ཡིན་ན་སོ་སོ་ཡིན་ན་སེམས་སྐྱིད་པོ་ཡོད་ཆགས་སྡང་གི་ལས་མ་བསགས་པར་བསྡད་པ་ཡིན་ན་སེམས་ཀྱི་ཞི་བདེ་རང་བཞིན་གྱིས་ཡོང་གི་རེད་ལ་སེམས་ཀྱི་ཞི་བདེ་ཡིས་ལུས་ཀྱི་འཕྲོད་བསྟེན་ལ་ཡང་ཕན་གྱི་ཡོད་པ་བཀའ་གནང་ཡོད་པ་རེད། ཡང་སྤྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་དགུ་དང་སུམ་ཅུ་བཅས་ཉིན་གཉིས་ཀྱི་རིང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་དུས་དབང་གསུང་ཆོས་རྭ་བ་རུ་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་སྩལ་ཏེ་བཀའ་སློབ་སྩལ་བའི་ནང་ང་ཚོ་ཚང་མའི་རྒྱུད་དུ་ཁམས་བདེ་གཤེགས་སྙིང་པོ་ཟེར་བའི་སེམས་ཤིག་ཡོད་པ་དང་སེམས་དེ་དྲི་མ་དང་བཅས་པ་ཡིན་ནའང་དྲི་མ་གློ་བུར་བ་རེད། སེམས་ཀྱི་རང་བཞིན་ལ་ཞུགས་མེད་ཅིང་གཉེན་པོ་བསྟེན་ནས་ག་ལེར་མེད་པར་ཆགས་ཐུབ་པ་ཞིག་རེད་ཅེས་དང། གསང་སྔགས་ཀྱི་སྐབས་ནས་བཤད་ཚེ་གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་ཟེར་བའི་སེམས་དེ་ནི་རང་བཞིན་གྱིས་རྣམ་པར་དག་པ་ཞིག་ཆགས་ཡོད། འདི་ལྟ་བུ་ཞིག་ང་ཚོ་ཚང་མའི་རྒྱུད་དུ་རང་ཆས་སུ་ཡོད། དེར་བརྟེན་ཉོན་མོངས་པའི་སྒྲིབ་པ་དང་ཤེས་བྱའི་སྒྲིབ་པ་ནི་གློ་བུར་བའི་ཆོས་ཆགས་ཡོད། གང་ལྟར་རྩ་བ་བདེན་འཛིན་དང་དེའི་བག་ཆགས་ཀྱི་དབང་གིས་ཡོང་གི་ཡོད་ཅེས་བཀའ་གནང་ཡོད་པ་རེད། ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་ཕྱི་ཟླ་དང་པོའི་ཚེས་བཅོ་བརྒྱད་ཉིན ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་གྱི་མཆོད་རྟེན་ཆེན་མོར་གནས་གཟིགས་དང་འབྲེལ་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོར་ཆིབས་བསྒྱུར་བསྐྱངས་ཏེ་བཀའ་སློབ་ཕེབས་པའི་ནང། དུས་དང་དུས་སུ་སྨོན་ལམ་རྒྱག་རྒྱུ་གལ་ཆེ་ཡིན་ནའང་གཙོ་བོ་ནི་ཞག་ཕྲུགས་གཅིག་གི་རིང་ལ་སོ་སོ་ཡི་སེམས་དེ་བཅོམ་ལྡན་འདས་ཀྱི་དགོངས་པ་དང་མི་འགལ་བ་ཞིག་དང་བསམ་པ་རྣམ་དག་གིས་མཆོད་པ་ཞིག་བྱ་རྒྱུ་གལ་ཆེ་ཡིན་ཞེས་དང། སངས་རྒྱས་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་མཛད་ས་ཡི་གནས་ཁྱད་པར་ཅན་འདིར་ང་ཚོ་རུབ་རུབ་བྱས་ཏེ་སྨོན་ལམ་བརྒྱབ་པས་སྐལ་བ་བཟང་པོ་བྱུང་ཡོད་པ་བཀའ་གནང་བ་དང་སྦྲགས་ཚེ་རབས་ནས་ཚེ་རབས་སུ་སྟོན་པ་བཅོམ་ལྡན་འདས་ཀྱི་བསྟན་པ་ཉམས་པ་སོར་ཆུད་དང་མི་ཉམས་གོང་འཕེལ་ཡོང་བར་སྨོན་ལམ་བརྒྱབ་ནས་སེམས་ཤུགས་སྐྱེད་བཞིན་ཡོད་པ་བཀའ་གནང་ཡོད་པ་རེད། གཞན་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་དད་ལྡན་མང་ཚོགས་ཁྲི་ཚོ་བརྒལ་བར་རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་བཀའ་དྲིན་བསྩལ་ཡོད་པ་དང་བོད་མིའི་ཚོགས་སྡེ་ཁག་ནས་བརྟན་བཞུགས་བསྟར་འབུལ་ཞུས་པ། དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་མཛད་སྒོ་སྟེང་ཆིབས་བསྒྱུར་བཀའ་དྲིན་བསྐྱངས་ཡོད་པ་དང་ལྷག་དོན་དུ་གནས་མཆོག་རྡོ་རྗེ་གདན་གྱི་དགྱེས་པའི་ཕོ་བྲང་དགའ་ལྡན་འཕེལ་རྒྱས་གླིང་དུ་མཇལ་མ་ཆེ་བ་ཐེངས་བཅུ་གཉིས་བསྩལ་ཡོད་པ་སོགས་མཛད་འཕྲིན་མང་དག་ཅིག་བསྐྱངས་ཡོད་པ་རེད། ཞུ་མཁན་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
འཛམ་བུ་གླིང་གིས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། རྒྱ་ནག་གི་ཡུན་ནན་ཞིང་ཆེན་ཀྲེང་ཆོན་རྫོང་དུ། རི་ཉིལ་གྱི་དོན་རྐྱེན་བྱུང་ནས་ཉུང་མཐར་མི་གཉིས་འདས་གྲོངས་སུ་ཕྱིན་ཡོད་པའི་སྐོར་རྡ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་ཉིས་རྩ་གཉིས་ཉིན་གྱི་རྒྱ་ནག་པེ་ཅིན་གྱི་ཞོགས་པའི་ཆུ་ཚོད་ལྔ་དང་ལྔ་བཅུ་ང་གཅིག་སྟེང་རྒྱ་ནག་ཡུན་ནན་ཞིང་ཆེན་ཀྲིན་ཞུང་རྫོང་ལན་ཧྲོང་གྲོང་གསེབ་ཏུ་རི་ཉིལ་བྱུང་སྟེ་རྒྱ་ནག་གཞུང་འབྲེལ་གྱི་གྲངས་ཐོ་ལྟར་ན་མི་གཉིས་འདས་གྲོངས་དང་དུད་ཚང་བཅོ་བརྒྱད་ཀྱི་མི་གྲངས་བཞི་བཅུ་ཞེ་བདུན་ས་འོག་ཏུ་མནན་ཡོད་པ་དང་དེ་རིང་སྔ་དྲོ་ནས་བཟུང་མི་སྣ་འཚོལ་ཞིབ་བྱེད་བཞིན་ཡོད་པ་བརྗོད་འདུག་ལ་ས་གནས་དེ་དག་ཏུ་བོད་པ་འདུག་སྡོད་བྱེད་ཀྱི་མེད་པ་དང་བོད་རིགས་ལ་གནོད་འཚེ་ཕོག་མེད་སྐོར་བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་བོད་ནང་གི་འབྲེལ་ཡོད་བོད་མི་དེས་རི་ཉིལ་བྱུང་ས་དེ་ཡུན་ནན་ཞིང་ཆེན་ནང་དུ་ཁེལ་ཡོད་ཀྱང་ས་ཆ་དེ་དག་རྒྱ་ནག་ནང་ཁུལ་ཡིན་པ་ལས་རྒྱ་ནག་གིས་བཅད་བགོས་བྱས་པའི་བདེ་ཆེན་བོད་རིགས་ས་ཁུལ་ནང་དུ་མིན་པ་དང་རི་ཉིལ་བའི་སྐོར་ཤེས་རྟོགས་བྱུང་སོང་ན་ཡང་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་ཐུབ་ཀྱི་མེད་སྐོར་བརྗོད་བྱུང་ལ་རྒྱ་ནག་གཞུང་ངོས་ནས་རི་ཉིལ་དོན་རྐྱེན་དང་ས་གནས་ཀྱི་མི་མང་ལྔ་བརྒྱ་ལྷག་བདེ་འཇགས་ས་གནས་སུ་གནས་སྤོ་བྱས་ཡོད་སྐོར་བཀོད་འདུག་རི་ཉིལ་བྱུང་ས་དེ་རྒྱ་ནག་གི་ས་ཁུལ་ཁག་ལས་གྲོང་གསེབ་དབུལ་པོའི་གྲས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་འགོ་ཁྲིད་ཞི་ཅིན་ཕིང་གིས་དབུལ་སྒྲོལ་ལས་གཞི་སྤེལ་སའི་ས་ཁུལ་གཙོ་གྲས་ཤིག་ཡིན་པ་དང་རྒྱ་ནག་གཞུང་འབྲེལ་ཉིན་རེ་གསར་ཁང་གི་གནས་ཚུལ་ནང་ཐེངས་འདིར་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ནས་སྲིད་བློན་ཀྲང་གོ་ཆིང་ཡུལ་དངོས་སུ་ཆེད་གཏོང་གིས་ཚེ་སྲོག་མྱུར་སྐྱོབ་དང་བཙལ་འཚོལ་ཐད་ནུས་ཤུགས་ཡོད་རྒུ་བཏོན་ནས་སྤྱི་ཚོགས་བདེ་འཇགས་དང་བརྟན་བརླིང་ཡོང་ཐབས་བྱ་དགོས་པ་སོགས་བརྗོད་འདུག་བརྙན་པར་སོགས་ནས་མཐོང་བ་ལྟར་ན་རི་ཉིལ་དེ་རི་ཡི་རྩེ་ནས་བཟུང་འདབས་མཐའི་གྲོང་གསེབ་བར་བྱུང་ཡོད་པ་མ་ཟད་གྲོང་གསེབ་དེའི་སྡོད་ཁང་ཕྱེད་ཀ་ནུབ་ཡོད་པ་མཐོང་ཐུབ་ཀྱི་འདུག་ལ་ཡུན་ནན་ཉིན་རེའི་གསར་ཁང་གི་གསར་འགྱུར་ནང་ད་ལྟའི་ཆར་ཡུན་ནན་ཞིང་ཆེན་གྱི་འགོ་ཁྲིད་ཝང་ཡུས་པོ་རི་ཉིལ་བྱུང་སའི་ས་གནས་སུ་སོང་སྟེ་རྟོག་ཞིབ་བྱེད་བཞིན་ཡོད་པ་དང་རི་ཉིལ་དོན་རྐྱེན་བྱུང་ཡུལ་དུ་རོགས་སྐྱོབ་མི་སྣ་སུམ་བརྒྱ་དང་ཛ་དྲག་མྱུར་སྐྱོབ་མི་སྣ་ལྔ་བཅུ་ཡིས་མྱུར་སྐྱོབ་བྱེད་བཞིན་ཡོད་པ་དང་ས་གནས་སུ་གྲང་འཁྱག་དང་ཁ་བ་བབས་པ་སོགས་ཀྱིས་མི་སྣ་བཙལ་འཚོལ་དང་གནས་སྤོ་སོགས་ལ་དཀའ་ངལ་འཕྲད་བཞིན་ཡོད་སྐོར་བཀོད་འདུག་རྒྱ་ནག་ཏུ་ད་ཐེངས་ཙམ་མ་ཟད་འདས་པའི་ཟླ་བ་གཅིག་ཙམ་སྔོན་རང་བྱུང་གོད་ཆག་རྐྱེན་གྱིས་ཀན་སུའུ་ཞིང་ཆེན་ལིན་ཤཱ་ཁུལ་དུ་ས་ཁུལ་གྱི་མི་གྲངས་བརྒྱ་དང་བཞི་བཅུ་ཞེ་དགུ་རྐྱེན་འདས་དང་མི་གྲངས་གཅིག་སྟོང་ལ་རྨས་སྐྱོན་བཟོས་ཡོད་པ་དང་སྡོད་ཁང་དང་ར་བ་སོགས་ཆིག་ཁྲི་བཞི་སྟོང་ལྷག་ལ་གཏོར་སྐྱོན་གྱི་གནས་ཚུལ་བྱུང་ཡོད་པ་དང། དེ་བཞིན་ད་ལྟའི་ཆར་རྒྱ་ནག་ལྷོ་ཕྱོགས་ས་ཁུལ་མང་ཆེ་བར་གྲང་འཁྱགས་ཀྱི་རྐྱེན་གྱིས་དཀའ་ངལ་བྱུང་གི་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་ཡིན།
བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡོ་རོབ་བྷལ་ཏིག་མངའ་ཁུལ་གྱི་རྒྱལ་ཁབ་གསུམ་དང་གཞན་རྒྱལ་ཁབ་ཁག་ཅིག་གི་ནང་གཞུང་འབྲེལ་ཕྱོགས་ཕེབས་ཆེད་དེ་རིང་ཉིན་རྒྱབ་བཞུགས་སྒར་ནས་ཕེབས་ཐོན་གནང་འདུག་དེ་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དེ་རིང་ཕྱི་ཚེས་ཉི་ཤུ་གཉིས་ཉིན་རྒྱབ་བཞུགས་སྒར་ནས་ཕེབས་ཐོན་གྱིས། གནངས་ཕྱི་ཚེས་ཉི་ཤུ་རྩ་བཞི་ཉིན་ཡུ་རོབ་བྷལ་ཏིག་མངའ་ཁུལ་གྱི་རྒྱལ་ཁབ་ཨི་སི་ཏོ་ནི་ཡཱ་ནང་ཆེད་ཕེབས་གནང་རྒྱུ་ཡིན་འདུག་ད་ལྟའི་ཆར་གཏན་འབེབས་ཟིན་པའི་མཛད་རིམ་ལྟར་ན་སྲིད་སྐྱོང་མཆོག་ནས་དེ་རིང་ཕྱི་ཚེས་ཉི་ཤུ་གཉིས་ནས་ཕྱི་ཟླ་གཉིས་པའི་ཚེས་བཅོ་བརྒྱད་བར་བྷལ་ཏིག་རྒྱལ་ཁབ་གསུམ། ཨི་སི་ཏོ་ནི་ཡཱ་དང་ལཱ་ཏི་ཝི་ཡ། ལི་ཏོ་པི་ཡ་བཅས་ནང་ཆེད་ཕེབས་གནང་རྒྱུ་དང་དེ་ནས་ཧྥིན་ལན་དང་དབྱིན་ཡུལ་བེལ་ཇམ་བཅས་སུ་གཞུང་འབྲེལ་ཕྱོགས་ཕེབས་གནང་རྒྱུ་དང་འབྲེལ་དེར་ཕྱི་ཟླ་གཉིས་པའི་ཚེས་གཉིས་ནས་གསུམ་དབྱིན་ཡུལ་དུ་ཝར་ཝིག་གཙུག་ལག་སློབ་གཉེར་ཁང་དུ་ཚོགས་འཆར་ཡོད་པའི Warwick Economic Summit ཞེས་པའི Warwick དཔལ་འབྱོར་ལྷན་ཚོགས་ཞེས་སློབ་ཕྲུག་གིས་སྣེ་ཁྲིད་པའི་རྒྱལ་སྤྱིའི་གླེང་སྟེགས་ཐོག་མཉམ་ཞུགས་ཀྱིས་གསུང་བཤད་གནང་རྒྱུ་ཡིན་འདུག་དེ་རྗེས Belgium གྱི་རྒྱལ་ས་འབུར་སེལ་ས་གནས། བོད་རིགས་མང་ཚོགས་དང་ལྷན་མཇལ་འཕྲད་གནང་རྒྱུ་བཅས་ཀྱི་མཛད་འཆར་དང། དེ་ནས་རྒྱ་གར་དུ་ཕྱིར་ཕེབས་ཀྱིས་རྒྱ་གར་ལྷོ་ཕྱོགས་སྦེང་ལོར་དུ་གནད་ཡོད་མི་སྣ་དང་མཇལ་འཕྲད་དང་གཙུག་ལག་སློབ་གཉེར་ཁང་དུ་གསུང་བཤད་གནང་རྒྱུ་དང་ཀོ་ལི་གྷལ་དོན་ལྡན་བོད་མིའི་གཞིས་ཆགས་བཙུགས་ནས་ལོ་ལྔ་བཅུ་འཁོར་བའི་དུས་སྟོན་མཛད་སྒོར་ཕེབས་རྒྱུ་བཅས་གཏན་འཁེལ་ཡོད་པའི་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་གནས་ཚུལ་སྤེལ་འདུག། མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་དུས་བཀག་བསྐྱར་ཞིབ་ཀྱི་སྙན་ཐོའི་ནང་བོད་ནང་རྒྱ་ནག་གིས་བཙུགས་པའི་བཅའ་སྡོད་སློབ་གྲྭ་ཁག་འཕྲལ་དུ་མཚམས་འཇོག་དགོས་པ་དང་སྒེར་བཙུགས་སློབ་གྲྭ་རྣམས་སྒོ་ཕྱེ་འཇུག་དགོས་པའི་སྐུལ་མ་གནང་འདུག། དེ་ཡང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཁག་གི་སྐུལ་མ་ལྟར་ཚོགས་མི་རྒྱལ་ཁབ་བྱེ་བྲག་གི་ནང་གི་འགྲོ་བ་མིའི་ཐོབ་ཐང་སྐོར་ཕྱོགས་ཡོངས་ནས་དུས་བཀག་བསྐྱར་ཞིབ་ཀྱི་ལམ་སྲོལ་ཡོད་པ་བཞིན་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ་ནས Swiss གྲོང་ཁྱེར Geneva ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་དུས་བཀག་བསྐྱར་ཞིབ་ཚོགས་ཆུང་གི་སྙན་ཐོ་བཏོན་པར། ཚོགས་མི་རྒྱལ་ཁབ་ཚོས་བགྲོ་གླེང་སྦྱང་བཤད་གནང་གི་ཡོད་པ་དང་འདི་ལོའི་སྙན་ཐོའི་ནང་བོད་ཀྱི་སྐོར་གནད་དོན་མི་འདྲ་བ་བཅོ་བརྒྱད་ཙམ་ཐེར་འདོན་བྱས་འདུག་ཅིང་དེ་སྔོན་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་བོད་ཀྱི་སྐོར་ཐེངས་བཅུ་གཅིག་མ་གཏོགས་བཀོད་མེད་པ་རེད་འདི་ལོའི་སྙན་ཐོའི་ནང་དམིགས་བསལ་བོད་ནང་རྒྱ་ནག་གཞུང་གིས་བཙུགས་པའི་བཅའ་སྡོད་སློབ་གྲྭ་ཁག་འཕྲལ་དུ་མཚམས་འཇོག་དགོས་པ་དང། བོད་མི་སྒེར་བ་ཁག་གིས་བོད་ཀྱི་སྐད་ཡིག་རིག་གཞུང་སྲུང་སྐྱོབ་ཆེད་བཙུགས་པའི་སློབ་གྲྭ་ཁག་སྒོ་ཕྱེ་བཅུག་དགོས་པའི་སྐུལ་མ་ཤུགས་ཆེ་གནང་ཡོད་པ་གསལ་འདུག་བོད་ནང་གི་སློབ་གསོ་དང་སྤྱི་ཚོགས་རིག་པའི་ཉམས་ཞིབ་པ་དང་འབུམ་རམས་པ་ཁེ་ན་ཌར་བཅའ་བཞུགས་རྒྱལ་ལོ་ལགས་ཀྱིས་ད་ལྟ་བོད་ནང་གི་གནས་ཚུལ། ཕྱོགས་གང་ས་ནས་གནས་ཚུལ་ཛ་དྲག་ཇེ་ཆེར་སོང་བ་མངོན་གསལ་དོད་པོ་རེད་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་སོང། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་སྙན་ཐོ་དེ་ནི་གནས་ཚུལ།

དམིགས་བསལ་ཕྱི་སྐྱོད་ལག་འཁྱེར་མི་སྤྲོད་པ། བོད་ཡིག་སློབ་གཉེར་དང་སྲུང་སྐྱོབ་ཀྱི་ལས་དོན་པ་ཚོར་ཁྲིམས་ཐག་ནན་པོ་གཅོད་པ། ཁྲིམས་ཁང་དུ་ཡིག་ཆ་དང་ཁྲིམས་ཞིབ་ཀྱི་བརྒྱུད་རིམ་བོད་ཡིག་ཏུ་མ་བསྒྱུར་བ་སོགས་ཀྱིས་བོད་མི་ཚོར་དབྱེ་འབྱེད་དང་ཐུབ་ཚོད་ཚབས་ཆེན་ཡོང་གི་ཡོད་པ་སོགས་འཁོད་འདུག། རྒྱ་གར་གྱི་སྲིད་བློན་སྐུ་ཞབས Narendra Modi མཆོག་དེ་རིང་རེས་གཟའ་ཟླ་བའི་ཉིན་རྒྱ་གར་བྱང་ཕྱོགས་ཁུལ་དུ་ཆགས་པའི Uttar Pradesh མངའ་སྡེའི་གྲོང་ཁྱེར Ayodhya ནང་ཧིན་རྡུའི་ཆོས་ལུགས་སུ་གསུངས་པའི་རྒྱལ་པོ་དགའ་བྱེད་རམ་གྱི་སྐུ་བརྙན་ཨིན་ཅི་ལྔ་བཅུ་ང་གཅིག་ཅན་ཞིག་ཞལ་ཕྱེས་དང་སྦྲགས་རམ་གྱི་འཁྲུངས་གནས་ལྷ་ཁང་ཆེན་མོ་གསར་བཞེངས་ལ་རབ་གནས་དབུ་འབྱེད་བཏང་འདུག་དབུ་འབྱེད་མཛད་སྒོའི་ཐོག་སྲིད་བློན་མོ་དྷི་མཆོག་གིས་དབུས་པའི་རྒྱ་གར་དབུས་གཞུང་གི་བློན་ཆེན་དང་གྲོས་ཚོགས་འཐུས་མི། དེ་བཞིན་ཧིན་རྡུའི་བླ་ཆེན་ཁག་ཅིག་དང་མཚན་སྙན་ཆེ་བའི་རྒྱ་གར་གྱི་ཚོང་པ་དང། རྩེད་རིགས་སྒྱུ་རྩལ་བ་དང་གློག་བརྙན་འཁྲབ་སྟོན་པ་སོགས་མཉམ་ཞུགས་གནང་ཡོད་པ་མ་ཟད། ང་ཚོས་ཤེས་རྟོགས་བྱུང་བར་བྱས་ན་བོད་བརྒྱུད་ནང་བསྟན་པའི་ཆོས་བརྒྱུད་ཁོངས་ནས་དཔལ་ས་སྐྱའི་སྐྱབས་མགོན་གོང་མ་ཁྲི་འཛིན་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་དང་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་བཅས་ལྷན་བཞུགས་མཛད་འདུག་དེ་ཡང་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གིས་ངོ་དེབ་ཐོག་ཏུ་རམ་གྱི་འཁྲུངས་གནས་ལྷ་ཁང་ཆེན་མོ་གསར་བཞེངས་ཀྱི་ལས་དོན་ཁྲོད་སྐུ་ལས་བསྐྱོན་མཁན་ཡོངས་ལ་དགའ་བསུ་འཚམས་འདྲི་དང་སྦྲགས་ད་རེས་སྲིད་བློན་མོ་དྷི་མཆོག་གིས་དབུས་པའི་གནད་ཡོད་མི་སྣ་དང་རྒྱལ་ཁབ་འདྲ་མིན་ནས་ཆེད་ཕེབས་གནང་བའི་ཆོས་ཕྱོགས་ཀྱི་དབུ་ཁྲིད་ཚོ་དང་ལྷན་དུ་ལོ་རྒྱུས་རང་བཞིན་ལྡན་པའི་མཛད་སྒོའི་ཐོག་མཉམ་ཞུགས་གནང་རྒྱུ་བྱུང་བ་དང་ལྷག་པར་དུ་རིན་པོ་ཆེ་མཆོག་གིས་དེ་རིང་གི་དུས་ཚོད་དེ་ནི་མི་མང་པོས་ཡུན་རིང་ནས་བཅངས་པའི་རེ་བ་དང་མངོན་འདོད་རྣམས་ལེགས་འགྲུབ་བྱུང་བའི་དུས་ཚོད་ཞིག་ཀྱང་ཡིན་པ་རེད་ཅེས་གསུངས་པ་དང་ལྷན་དུ་ད་རེས་ཨ་ཡོ་དྷི་ཡ་རམ་ལྷ་ཁང་གསར་བཞེངས་རབ་གནས་དབུ་འབྱེད་གནང་བ་དེས་འཛམ་གླིང་ཁྱོན་ཡོངས་ལ་ཞི་བདེ་དང་མཛའ་མཐུན་སྔར་ལྷག་ཁྱབ་སྟེ་འགྲོ་བ་སྤྱི་ལ་ཕན་ཐོགས་ངེས་ཅན་ཞིག་སྒྲུབ་ཐུབ་ངེས་ཡིན་པ་གསུངས་འདུག་འོན་ཀྱང་གསར་འགྱུར་ནང་ཐོན་པ་ལྟར་ལྷ་ཁང་དབུ་འབྱེད་མཛད་སྒོའི་ཐོག་རྒྱ་གར་གྱི་ཕྱོགས་འགལ་ཆབ་སྲིད་ཚོགས་པའི་དབུ་ཁྲིད་མང་ཆེ་བ་ངོ་རྒོལ་གྱིས་རྒྱ་གར་ནི་ཆོས་ལུགས་ལ་མ་བརྟེན་པའི་སྤྱི་མཐུན་རྒྱལ་ཁབ་ཞིག་ཡིན་སྟབས་དེ་འོས་འཚམས་མིན་པའི་སྐོར་གྱིས་དེར་ཕེབས་མེད་པ་རེད་འདུག་གཞི་རྩའི་ད་རེས Uttar Pradesh མངའ་སྡེའི Ayodhya ཅེས་པའི་གྲོང་ཁྱེར་དེ་ནི་ལོ་ངོ་སྟོང་ཕྲག་མང་པོའི་ལོ་རྒྱུས་ལྡན་པའི་གནས་ཤིག་ཡིན་ལ་ཧིན་རྡུའི་ཆོས་དད་པ་ཚོས་གནས་དེ་ནི་ཧིན་དྷུའི་ཆོས་ལུགས་སུ་གསུངས་པའི་རྒྱལ་པོ་དགའ་བྱེད་ར་མ་ནའི་འཁྲུངས་ས་ཡིན་པར་གསུངས་ཤིང་དེ་སྔ་ས་ཚིགས་དེར་ཡོད་པའི་ཁ་ཆེའི་ལྷ་ཁང་བཤིག་སྟེ་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་ལོ་དཀྱིལ་ཙམ་དུ་རམ་ལྷ་ཁང་གསར་བཞེངས་ཀྱི་ལས་དོན་དངོས་སུ་འགོ་འཛུགས་གནང་སྟེ་དེ་རིང་སྲིད་བློན་མོ་དྷི་མཆོག་གིས་དབུ་འབྱེད་གནང་འདུག་ལྷ་ཁང་གསར་བཞེངས་ཀྱི་བརྒྱུད་རིམ་ཁྲོད་དེ་སྔ་ཁུལ་འདིར་ཁ་ཆེ་དང་ཧིན་དྷུའི་ཆོས་དད་པའི་དབར་གདོང་ཐུག་ཤུགས་ཆེ་བྱུང་སྟེ་མི་སེར་མང་པོའི་ཚེ་སྲོག་ཤོར་བའི་གནས་སྟངས་ཆགས་ཡོད་པ་ལྟར་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་རྒྱ་གར་གྱི་ཆེས་མཐོའི་ཁྲིམས་ཁང་ནས་ས་ཚིགས་དེའི་ཐོག་ཧིན་དྷུའི་ལྷ་ཁང་རྒྱག་ཆོག་པའི་ཆོག་མཆན་ཕུལ་བ་དང་འབྲེལ་ཁ་ཆེའི་ཆོས་དད་པ་རྣམས་ལ་ལོགས་སུ་ས་ཆ་མཁོ་སྤྲོད་གནང་ཡོད་པ་རེད།
གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། བོད་ལྗོངས་སློབ་གྲྭ་ཆེན་མོའི་སློབ་མ་ཚེ་སྒྲོན་ཞུ་བ་ཞིག་ཉེན་རྟོག་པའི་བཙན་ཁྲིད་འོག་འདས་གྲོངས་སུ་གྱུར་ཡོད་པར་གདུང་སེམས་མཉམ་སྐྱེད་ཆེད་ས་གནས་གཞོན་བོད་ཀྱི་ཚོགས་པས་ནིའུ་ཡོག་ཏུ་ངོ་རྒོལ་གྱི་སྐད་འབོད་བྱས་ཡོད་པའི་སྐོར་གནས་ཚུལ་དུ་ནིའུ་ཡོག་དང་ནིའུ་ཇར་སི་ས་གནས་བོད་ཀྱི་གཞོན་ནུ་ཚོགས་པས་གོ་སྒྲིག་ཞུས་ཏེ་ཕྱི་ཟླ་དང་པོའི་ཚེས་ཉི་ཤུ་གཅིག་རེས་གཟའ་ཉི་མའི་ཉིན་ནིའུ་ཡོག་ཏུ་ཡོད་པའི་རྒྱ་ནག་གཞུང་ཚབ་མདུན་དུ་བོད་མི་མང་པོས་ངོ་རྒོལ་སྐད་འབོད་བྱས་ཏེ། ཉེ་བའི་ཆར་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་མ་ཚེ་སྒྲོན་ཞུ་བ་ཞིག་སྙེ་མོ་རྫོང་དང་རི་མཚོ་གྲོང་ཚོའི་ཉེན་རྟོག་པས་བཙན་ཁྲིད་བྱས་ནས་འདས་གྲོངས་སུ་ཕྱིན་ཡོད་ཀྱང། སློབ་མ་ཚེ་སྒྲོན་གྱི་ཕུང་པོ་ནང་མི་ལ་རྩིས་སྤྲོད་བྱས་མེད་པའི་གནས་ཚུལ་ཐོན་ཡོད་པ་དང་དེ་ལ་གདུང་སེམས་མཉམ་སྐྱེད་ཀྱི་ངོ་རྒོལ་ལས་འགུལ་ཞིག་སྤེལ་འདུག་ས་གནས་གཞོན་ནུའི་ཚོགས་གཙོ་བསྟན་འཛིན་རྣམ་རྒྱལ་ལགས་ཀྱིས་ངོ་རྒོལ་དེ་སྤེལ་དགོས་དོན་ནི་རྒྱ་ནག་དམར་ཤོག་གཞུང་གིས་རྒྱུ་མཚན་གསལ་ཁ་མེད་པའི་སྒོ་ནས་བུད་མེད་སློབ་ཕྲུག་ཚེ་སྒྲོན་ལགས་བཙན་ཁྲིད་འོག་འདས་གྲོངས་སུ་གྱུར་ཞིང་ཕུང་པོ་ནང་མི་ལ་རྩིས་སྤྲོད་བྱས་མེད་པའི་གནས་སྟངས་དེ་ནི་ཐབས་སྐྱོ་བོ་ཞིག་རེད་ལ་བོད་ནང་དུ་མནར་གཅོད་མྱོང་བཞིན་པའི་བུད་མེད་བཙོན་མ་ཡོངས་རྫོགས་བཙོན་གྲོལ་གཏོང་དགོས་པ་དང་དེ་ལ་གདུང་སེམས་མཉམ་སྐྱེད་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་འདུག་ཡང་བོད་རང་བཙན་སློབ་ཕྲུག་གཞོན་སྐྱེས་ཁག་གིས་སྤྱི་ཚོགས་དྲ་གནས་སུ་སློབ་མ་ཚེ་སྒྲོན་ལགས་རྒྱ་ནག་ཉེན་རྟོག་པའི་འཛིན་བཟུང་འོག་འདས་གྲོངས་སུ་གྱུར་བར་གདུང་སེམས་མཉམ་སྐྱེད་ཀྱི་བརྙན་ཐུང་ཞིག་ཁྱབ་སྤེལ་གནང་འདུག་གནས་ཚུལ་དེའི་ཐད་ལ་བོད་ཀྱི་དུས་བབ་གསར་ཁང་གིས་སྤྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་གནས་ཚུལ་སྤེལ་བ་ལྟར་ན། འདས་ལོའི། སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག་ཉིན་བོད་སྙེ་མོ་རྫོང་རི་མཚོ་གྲོང་ཚོའི་བུ་མོ་ཚེ་སྒྲོན་ཞུ་བ་ཞིག་སྙེ་མོ་རྫོང་དང་རི་མཚོ་གྲོང་ཚོའི་ས་གནས་ཉེན་རྟོག་པས་བཙན་ཁྲིད་བྱས་རྗེས་ཉིན་གྲངས་མང་པོར་གོ་ཐོས་བྱུང་མེད་ཀྱང། ཟླ་བ་དང་པོའི་ཚེས་བཅོ་ལྔ་ཉིན་བུ་མོའི་ཁྱིམ་ཚང་ལ་ཁོང་མོ། ཁོང་མོ་རྫོང་མི་དམངས་སྨན་ཁང་དུ་འདས་གྲོངས་སུ་གྱུར་ཡོད་པའི་གནས་ཚུལ་འབྱོར་འདུག། བུ་མོ་ཚེ་སྒྲོན་ལ་ནད་མནར་སོགས་གང་ཡང་མེད་ཀྱང་གཅར་རྡུང་ཚད་མེད་བཏང་ནས་བསད་པའི་དོགས་པ་ཆེན་པོ་ཡོད་ཅེས་དུས་བབ་གསར་ཁང་ལ་གནས་ཚུལ་མཁོ་སྤྲོད་མཁན་ཞིག་གིས་བརྗོད་ཡོད་པ་ལུང་འདྲེན་བྱས་འདུག་ལ། བུ་མོ་ཚེ་སྒྲོན་ལགས་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་མ་ཞིག་ཡིན་པ་དང། དུས་རྒྱུན་སློབ་སྦྱོང་ལེགས་པོ་ཡོད་པ་དང་དབྱར་ཁའི་གུང་སེང་སྐབས་སུ་སློབ་ཕྲུག་མང་པོར་ཟབ་ཁྲིད་དང་ཀློག་དེབ་རིན་མེད་སྤྲད་ནས་སློབ་སྦྱོང་ཐོག་རོགས་རམ་གནང་མཁན་ཞིག་ཡིན་པ་ཡང་གནས་ཚུལ་ནང་འཁོད་འདུག།
རྒྱ་ནག་དང་འབྲེལ་བའི་འགྲོ་བ་མིའི་ཐོབ་ཐང་ཐད་ཀྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་དུས་བཀག་བསྐྱར་ཞིབ་ཀྱི་ཚོགས་འདུའི་སྔ་ནུབ་ཏུ་རྒྱ་ནག་གིས་རང་ཉིད་ཀྱི་འགྲོ་བ་མིའི་ཐོབ་ཐང་གནས་བབ་ལ་གཟེངས་བསྟོད་བྱེད་མཁན་གྱི་ཡུལ་གྲུའི་དཔུང་སྒྲིག་བྱེད་ཀྱི་ཡོད་འདུག་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་རྒྱ་ནག་ཕྱོགས་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་སྐོར་གྱི་འགྲོ་བ་མིའི་ཐོབ་ཐང་ཐོག་དུས་བཀག་བསྐྱར་ཞིབ་ཚོགས་འདུའི་སྔ་ནུབ་ཏུ་ནུབ་ཕྱོགས་རྒྱལ་ཁབ་མ་ཡིན་པའི། རྒྱལ་ཁབ་ཡུལ་གྲུ་གཞན་ཁག་གི་རྒྱབ་སྐྱོར་འཚོལ་ཐབས་ཀྱིས་རྒྱ་ནག་རང་ཉིད་ཀྱི་འགྲོ་བ་མིའི་ཐོབ་ཐང་ལ་གཟེངས་བསྟོད་བྱེད་མཁན་གྱི་དཔུང་སྒྲིག་བྱེད་ཀྱི་ཡོད་ལུགས་འབྲེལ་ཡོད་ཕྱི་འབྲེལ་མི་སྣ་དང་ཡིག་ཆ་ཁག་ནས་གནས་ཚུལ་ཤེས་རྟོགས་བྱུང་ཡོད་ཅིང། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་དུས་བཀག་བསྐྱར་ཞིབ་སྟེང་རྒྱ་ནག་གིས་བོད་དང་ཧོང་ཀོང། ཤིན་ཅང་ཐོག་སྤེལ་བའི་བྱ་སྤྱོད་ཁག་ལ་སྐྱོན་བརྗོད་རིགས་ཕོག་གི་ཡོད་ཙང་རྒྱ་ནག་ཕྱོགས་ནས་གནས་ཚུལ་དེ་རིགས་ལ་ཁ་གཏད་གཅོག་ཕྱིར་སྔ་ས་ནས་རང་ཉིད་ཀྱི་ཕྱོགས་གཏོགས་བསྒྲིགས་ཡོད་ལ་དེ་ཡང་གནས་ཚུལ་ཡོང་ཁུངས་ནས་བརྗོད་ན།

གཞན་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་སྐོར་གྱི་དུས་བཀག་ཐོབ་ཐང་བསྐྱར་ཞིབ་ཀྱི་ཚོགས་འདུ་དང་བསྟུན་ཨ་རིའི་ཕྱོགས་ནས་ཤོག་ལྷེ་གཉིས་ཅན་གྱི་དྲི་བ་ཞིག་སྔོན་ཚུད་ནས་བཏང་ཡོད་པའི་ནང་བོད་དང་ཧོང་ཀོང་ཤིན་ཅང་བཅས་ཀྱི་ནང་གང་བྱུང་བཀག་སྐྱིལ་དང་བཙན་དབང་གིས་ངལ་རྩོལ་བསྐུལ་བ་སོགས་མཚམས་འཇོག་བྱ་དགོས་པ་ཞེས་རྒྱ་ནག་ལ་འབོད་སྐུལ་བྱས་འདུག།
དབྱིན་ཡུལ་དུ་རྒྱ་ནག་མང་གཙོ་ཚོགས་པས་གོ་སྒྲིག་བྱས་པའི་མཛད་སྒོ་ཐོག་རྒྱ་རིགས་ཚོར་བོད་དེ་ནམ་ཡང་རྒྱ་ནག་གི་ཆ་ཤས་མིན་པའི་སྐོར་རྒྱ་རིགས་མཁས་དབང་ཞིག་གིས་གཏམ་བཤད་སྤེལ་འདུག། ཟླ་བ་དང་པོའི་ཚེས་ཉི་ཤུ་རྩ་གཅིག་གཟའ་ཉི་མའི་ཉིན་དབྱིན་ཡུལ་ནང་ཡོད་པའི་རྒྱ་ནག་དམངས་གཙོ་ཚོགས་པ་ཟེར་བ་ཞིག་གི་གོ་སྒྲིག་འོག་དབྱིན་ཡུལ་གྱི Westminster གཙུག་ལག་སློབ་གཉེར་ཁང་ནང་དུ་ཚོགས་པའི་གཏམ་བཤད་དེའི་ཐོག་དབྱིན་ཡུལ་སྐུ་ཚབ་དོན་གཅོད་ཧྥར་སི་བསོད་ནམས་ཚེ་རིང་ལགས་དང་རྒྱ་ནག་ཐོག་མཁས་དབང་སློབ་དཔོན Hon Shiang Lau ལགས་རྣམ་གཉིས་མཉམ་ཞུགས་བྱས་འདུག། མཛད་སྒོའི་ཐོག་བརྗོད་གཞི་གཙོ་བོ་ནི། Clarifying Facts from Myths Tibet's Relation with China། ཞེས་པའམ། བོད་དང་རྒྱ་ནག་དབར་གྱི་འབྲེལ་བ་གཏམ་རྒྱུད་ལས་དངོས་བདེན་གསལ་བཤད་བྱ་རྒྱུ་ཡིན་པ་བཅས་ཡིན་འདུག་དེའི་ནང་ཚོགས་ཞུགས་པ་མང་ཆེ་བ་རྒྱ་མི་རིགས་ཡིན་འདུག་སློབ་དཔོན་ལའོ་ལགས་ཀྱིས་ཚོགས་འདུ་དེའི་ཐོག་བོད་ནི་གནའ་སྔ་མོ་ནས་བཟུང་རྒྱ་ནག་གི་ཆ་ཤས་ཤིག་གཏན་ནས་མེད་པ་ཅེས་པའི་ཞིབ་འཇུག་གི་གྲུབ་འབྲས་ངོ་སྤྲོད་གནང་འདུག་ལ་དེ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་ཐོག་བདག་དབང་ཡོད་པ་ཅེས་པའི་ར་སྤྲོད་བྱས་པ་དེ་ལ་ཁུངས་མེད་པའི་གསལ་འདོན་གནང་འདུག། དེ་ཡང་དབྱིན་ཡུལ་སྐུ་ཚབ་དོན་གཅོད་ཧྥར་སི་བསོད་ནམས་ཚེ་རིང་ལགས་ཀྱིས་གཏམ་བཤད་དེ་དང་འབྲེལ་བའི་སྐོར་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན།
Professor Lau ཨ་ནི་རྒྱ་ནག་གི་མི་རིགས་གཅིག་པ་ཁོང་ཚོས་རྒྱ་ནག་དམངས་གཙོ་ཚོགས་པ་དང་ཨ་རིའི་དམངས་གཙོ་ཚོགས་པའི་གིས་ཁོ་རང་ཚོ་ཁུངས་སུ་གཏོགས་པའི་ཚོགས་པ Coalition ལ་གོ་བ་མཉམ་རུབ་ཀྱི Conference ཅིག་ཚུགས་པ་རེད London ལ། ཨ་ནི་དེ་ལ་ངས་ཁ་སང་སྔོན་མ་རྩ་བའི་ཁོང་ཚོའི་ནང་དུ་དོན་གཅོད་ལས་ཁུངས་དང་འབྲེལ་བ་ཡོད་ཙང་དོན་གཅོད་ལས་ཁུངས་ཀྱིས་ཁོ་རང་ཚོ་གི་དོན་གཅོད་ལས་ཁུངས་ད་ང་ལ་བྱས་ནས Invitation Extend བྱས་སོང། འདི Extend བྱེད་དུས་སྐབས་ལ་ངས་ཀྱི Professor Lau ལ་བཀའ་མོལ་གནང་ཡ་གི་གོ་སྐབས་ཅིག་སྤྲད་པ་ཡིན་ན་ཡག་པོ་ཡོང་ས་རེད་ཤག་ཨ་ནི་ཁོང་གིས་གནས་ཚུལ་གསར་བ་མང་པོ་ཨ་ནི་རྒྱ་ནག་མི་མང། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་རྗེས་ལ་སྐྱེས་པའི་རྒྱ་ནག་གིས་བོད་ཀྱི་གནས་སྟངས་དང་བོད་ཀྱི་ག་ལ་བའི་ལོ་རྒྱུས་ཐོག་ལ་འཁྱོག་བཤད་བྱས་བཞག་པ་གསར་བ་མང་པོ་ཤེས་ཡས་ཀྱི་གོ་སྐབས་རག་གི་རེད་ཟེར་བྱས་ཨ་ནི Professor Lau བཀའ་མོལ་གནང་ཡ་གི་གོ་སྐབས་སྤྲད་སོང་ཞུ་ཡ་ཡིན།

སྤྱིར་བཏང་རྒྱ་རིགས་མི་མང་ནང་བོད་རང་བཙན་ལ་རྒྱབ་སྐྱོར་བྱེད་མཁན་ཉུང་ཉུང་ཡིན་པ་དང་ཡིན་ན་ཡང་དབུ་མའི་ལམ་ལ་རྒྱབ་སྐྱོར་ཡོད་པ་རྒྱ་རིགས་རྩོམ་པ་པོ་ནང་ནས་རྩོམ་ཡིག་བྲིས་པ་སོགས་མང་པོ་མཐོང་རྒྱུ་ཡོད་འདུག་རྒྱ་རིགས་སློབ་དཔོན་ལའོ་ལགས་ནི་དབྱིན་ཡུལ་སྐུ་ཚབ་དོན་གཅོད་ཀྱི་གདན་ཞུ་འོག་ས་གནས་དེར་ཕེབས་པ་ཞིག་རེད་འདུག་ལ་ཁོང་ནི་བོད་དེ་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ནམ་ཡང་མ་རེད་ཅེས་རྒྱ་ཡིག་ནང་དེབ་བྲིས་མཁན་གྱི་རྩོམ་པ་པོ་ཁོང་ཡིན་པ་དང།

མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་ད་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་གསུམ་སྟེ་རེས་གཟའ་མིག་དམར་ཉིན་རྒྱ་ནག་གཞུང་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་སྙན་ཐོ་ཕུལ་བ་སོགས་ཀྱི་སྐོར་བསྐྱར་ཞིབ་གནང་གི་ཡོད་པ་དང་བསྟུན་ནས་དབུས་བོད་མིའི་སྒྲིག་འཛུགས་དང་གཞུང་ཁོངས་མ་ཡིན་པའི་བོད་མིའི་ཚོགས་པ་སྒྲིག་འཛུགས་ཁག་གིས་ལྷན་ཁང་དེར་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་འབྲེལ་ཡོད་སྙན་ཐོ་མང་པོ་སྔ་ས་ནས་ཕུལ་ཟིན་ཡོད་པ་དང་ད་དུང་ཉིན་དེར་ཟུར་ཚོགས་ཀྱང་ཚོགས་འཆར་འདུག་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཐོན་ན་རྟེན་གཞི་གནང་བའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་མནའ་འབྲེལ་ཚོགས་པའམ International Federation of Human Rights ཞེས་པའི་ཚོགས་པ་གཉིས་ཟུང་འབྲེལ་སྒོ་ནས་སྙན་ཐོ་ཕུལ་བའི་ནང། དེང་སྐབས་རྒྱ་ནག་གཞུང་གིས་བོད་ནང་གདུག་རྩུབ་དྲག་གནོན་བྱེད་ཤུགས་ཆེ་རུ་བཏང་བ་དང་གཏོར་ཚབས་ཆེ་བའི་སྲིད་བྱུས་འཛིན་བཞིན་པའི་གནད་དོན་གལ་ཆེ་གསུམ་གྱི་སྐོར་ཞུས་འདུག་པས་དང་པོ་དེ་ནི་རྒྱ་ནག་གཞུང་གིས་བོད་ནང་གཏན་ཆགས་སློབ་གྲྭ་ཟེར་བ་ཆེད་བཙུགས་ཀྱིས་བོད་པའི་བུ་ཕྲུག་ས་ཡ་གཅིག་ལྷག་རང་གི་ཕ་མ་སྤུན་མཆེད་སོགས་ནས་ཁ་བྲལ་བཏང་སྟེ། རྒྱ་མིའི་སློབ་གྲྭ་དེ་དག་ནང་བཙན་ཤེད་ཀྱིས་སློབ་འཇུག་བྱེད་དུ་བཅུག་ཡོད་པ་དང། འདིའི་དམིགས་ཡུལ་གཙོ་བོ་ནི་བོད་ཀྱི་སྐད་ཡིག་རྩ་མེད་བཟོ་ཕྱིར་ཡིན་པ་དང་ཡང་ཨང་གཉིས་པ་བོད་པའི་འབྲོག་པ་རྣམས་བཙན་ཤེད་བཏང་སྟེ་གནའ་བོའི་འབྲོག་ས་ཁག་ནས་ཕྱིར་འབུད་བཏང་སྟེ་ཨར་འདམ་གྱི་ཁང་པའི་ནང་གནས་སྤོ་བྱེད་དུ་འཇུག་གི་ཡོད་པ། གནད་དོན་གསུམ་པ་དེ་ནི་བོད་ཀྱི་དགོན་སྡེ་ཁག་ནང་ཆོས་ཕྱོགས་དང་འབྲེལ་བའི་བསམ་ཚུལ་བཏོན་མཁན་རྣམས་ཕྱིར་འབུད་བཏང་བ་དང་དུས་མཚུངས་གསང་སྟབས་ཀྱིས་གནོད་ཅིང་དྲག་སྤྱོད་འཚེ་བའི་ལས་སྤེལ་གྱི་ཡོད་སྐོར་བཀོད་གནང་འདུག་ད་དུང་གོང་ཞུས་སྙན་ཐོ་འདི་ཕུལ་བའི་རྗེས་སུ་ཡང།

དེ་བཞིན་དུ་བོད་མི་དང་བོད་དོན་རྒྱབ་སྐྱོར་ཚོགས་པ་བརྒྱ་དང་ཉི་ཤུ་ལྷག་ཡོད་པའི་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་ངམ། International Tibet Network། གིས་ཀྱང་དེ་དེ་བཞིན་གྱི་སྙན་ཐོ་ཕུལ་འདུག། ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་བསྐྱར་ཞིབ་ཐེངས་མ་བཞི་པ་དེ་གནང་སྐབས་བོད་ནང་གི་ཛ་དྲག་གནས་སྟངས་མང་པོ་ཡོད་པའི་ཁོངས་ནས་བོད་མིའི་ངོས་ནས་གནད་དོན་གཙོ་བོ་ག་རེ་གླེང་སློང་དགོས་སྐོར་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་གནང་བའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས་གསུངས་དོན།
ད་རྒྱ་ནག་གིས་སྲིད་ཇུས་ཆེན་པོ་གཅིག་ཉེ་བའི་ཆ་ལ་ཁོ་ཚོས་ཀྱིས་ད་གྲངས་ཉུང་མི་རིགས་དང་མི་རིགས་མ་འདྲ་ཚང་མ་ད་ཁོ་ཚོས་ཀྱིས་མི་རིགས་གཅིག་ལ་སྒྱུར་ཡས་ཀྱི་ད་ཁོ་ཚོས་སྲིད་ཇུས་ཆེན་པོ་གཅིག་སྤེལ་གྱི་ཡོད་ར་འདི་ག་ལ་དམིགས་བྱས་ཨ་ནི་ཁོ་ཚོས་ཀྱིས་ད་མི་རིགས་སོ་སོས་ཀྱིས། སྐད་ཡིག་ཡིན་པ་ཡིན་ནའི་རེད་ཆོས་ལུགས་ཡིན་པ་ཡིན་ནའི་རེད་རིག་གཞུང་ཡིན་པའི་འདི་འདྲ་མང་པོ་ཅིག་ཁོང་ཚོ་རྩ་མེད་དང་དེ་འདྲས་ཅིག་ཁོང་ཚོས་ཀྱི་དམིགས་ཡུལ་ཤིག་བྱས་ཨ་ནི་ད་འགྲོ་བ་ལ་སོགས་པ་མང་པོ་ཅིག་འདིའི་གི་འོག་ནས་རྡོག་རོལ་མང་པོ་ཆགས་བསྡད་ཀྱི་འདུག་འདི་ལ་ང་ཚོས་སེམས་འཚབ་ཆེན་པོ་ཞུ་གི་ཅིག་ཡོད་འདི་ལ་ང་ཚོས་ཀྱི་ཅིག་གནད་དོན་འདི་ཡར་སླེབས་ཐུབ་ན་ཅིག་བསམ་གྱི་འདུག་ཨ་ནི་གཉིས་པ་དེ་ལ་ད་ད་ནང་རྒྱ་ནག་གཞུང་གི་ཉེ་བའི་ཆ་ལ་ཡིན་པ་ཡིན་ནའི་རེད་རྒྱལ་མཚམས་དང་བརྒལ་ནས་ཨ་ནི་ཁོང་ཚོས་ཀྱི་ད་དྲག་གནོན་བྱེད་ཀྱི་ཡོད་ར་འདི་ཤུགས་ཆེ་རུ་ཅིག་འགྲོ་བའི་རྣམ་པ་གསལ་པོ་ཞིག་ཡོད་རེད་ཤག་ར་འདི་ག་ལ་ཅིག་དོ་སྣང་ཅིག་ཤུགས་ཆེ་ཅིག་བལྟས་ཐུབ་ན་འདི་ག་ལ་ཅིག་སྲིད་ཇུས་ལམ་ནས་རྒྱ་ནག་གཞུང་ལ་ཅིག་ཅིག་བརྟན་པོ་ཅིག་བཟོས་ཐུབ་པ་ཡིན་ན་ཨ་ནི་མ་འོངས་པར་ད་རྒྱ་ནག་གིས་བོད་ནང་ལོགས་ལ་དམིགས་བསལ་གྱིས་ད་འགྲོ་བ་མིའི་ཐོབ་ཐང་གི་ཐོག་ནས་ནས་ཅིག་ཡར་རྒྱས་ཡིན་པ་ཡིན་ནའི་རེད་ད་ཅིག་དོ་སྣང་འདི་ཅིག་ཆེ་རུ་ཆུག་བས་ཅིག་འདི་གནད་དོན་འདི་ཚོ་ག་ལ་ཆགས་བསྡད་ཀྱི་འདུག་བསམ་གྱི་འདུག། ཡང་ད་རིང་སུད་སི་གྲོང་ཁྱེར་ཇི་ནི་ཝར་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ལས་ཁུངས་ཨ་མའི་མདུན་བོད་རང་བཙན་སློབ་ཕྲུག་ཚོགས་པས་ངོ་རྒོལ་གྱི་ལས་འགུལ་སྤེལ་གནང་གཏན་འཁེལ་འདུག་པས།

རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ངོས་ལེན་མི་གནང་རྒྱུ་དང་བོད་ཀྱི་དངོས་ཡོད་བདེན་པའི་གནས་ཚུལ་སྐོར་ཤེས་རྟོགས་ཆེད་དཀའ་ངལ་འཛེམས་མེད་སྒོ་ནས་འབད་བརྩོན་ཤུགས་ཆེ་གནང་ཡོད་སྐོར་དང་ཡང The Tibet Advocacy Coalition will fight to make sure that Tibet is heard at China's UPR། བོད་རྒྱལ་ལོ། ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་སྐོར་བསྐྱར་ཞིབ་གནང་སྐབས་བོད་དོན་ཞུ་གཏུག་གི་མཉམ་འབྲེལ་ཚོགས་པས་བོད་སྐོར་གོ་རྒྱུ་ཐོས་རྒྱུ་ཡོད་པ། ངེས་གཏན་བཟོ་ཕྱིར་འཐབ་རྩོད་གནང་རྒྱུ་ཡིན་སྐོར་དང་མཐའ་དོན་དུ་བོད་རྒྱལ་ལོ་ཞེས་པའི་འབོད་ཚིག་སྒྲོག་གནང།
རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། རྒྱལ་ཚོགས་ཀྱི་ཆེས་མཐོའི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་དེ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་རྣམས་དང་རྒྱ་ནག་དབར་གྱི་འབྲེལ་ལམ་ཇི་ལྟར་ཡིན་མིན་ཚོད་དཔག་བྱ་ཡུལ་གྱི་སྡིངས་ཆ་གལ་ཆེན་པོ་ཞིག་ཏུ་གྱུར་ཡོད་ལ་སང་ཉིན་རྒྱ་ནག་གི་གནད་དོན་ཐོག་དངོས་འབྲེལ་ལྟ་ཞིབ་བྱ་རྒྱུ་ཡིན་ལུགས་རྒྱལ་སྤྱིའི་བོད་དོན་ལས་འགུལ་གྱི་རྒྱ་ནག་གི་གནད་དོན་སྲིད་བྱུས་འགན་འཛིན་སྐུ་ཞབས Vincent Metten གྱིས་གསུངས་ཡོད་པའི་སྐོར་ཞིག་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་གནང་གི་རེད།

རྒྱ་ནག་ཐོག་གི་དུས་བཀག་བསྐྱར་ཞིབ་ཀྱི་སྡིངས་ཆ་དེ་ནི་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་རྣམས་དང་རྒྱ་ནག་བར་གྱི་འབྲེལ་ལམ་ཇི་ལྟར་ཡོད་མིན་ཚོད་དཔག་བྱ་ཡུལ་གྱི་སྡིངས་ཆ་གལ་ཆེན་པོ་ཞིག་ཆགས་ཡོད་པ་མ་ཟད། སང་ཉིན་རྒྱ་ནག་གི་གནད་དོན་ཐོག་དངོས་འབྲེལ་བརྟག་ཞིབ་བྱ་རྒྱུ་ཡིན་ལུགས་གསུངས་སོང། It will be a big reality check tomorrow. སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ་ཉིན Swiss Geneva ནང་རྟེན་གཞི་བྱས་པའི་མཉམ་འབྲེལ་རྒྱལ་ཚོགས་ནང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་སྤྱི་ཆིངས་ཁག་ལག་བསྟར་ཇི་ཙམ་བྱེད་མིན་ཐད་དུས་བཀག་བསྐྱར་ཞིབ་གནང་གི་ཡོད་པ་རེད། གཞི་རྩའི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནས་དུས་བཀག་བསྐྱར་ཞིབ་དེ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཚོའི་ནང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་དཔྱད་ཞིབ་ཆེད་ལོ་བཞི་དང་ལྔ་རེ་མཚམས་ལ་ཐེངས་གཅིག་གནང་གི་ཡོད་པ་དང། དེ་ཡང་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་ཐེངས་དང་པོ་དེ་སྤྱི་ལོ་ཉིས་སྟོང་དགུ་དང་དེ་ནས་སྤྱི་ལོ་ཉིས་སྟོང་བཅུ་གསུམ་དང་ཉིས་སྟོང་བཅོ་བརྒྱད་བཅས་ད་རེས་ཐེངས་བཞི་པ་དེ་ཆགས་ཀྱི་ཡོད་པ་རེད།

སང་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཚོས་རྒྱ་ནག་ལ་བོད་ནང་གི་བོད་མིའི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དང་འབྲེལ་ནས་སྐབས་ཐོག་དྲི་རྩད་ག་རེ་གནང་དང་མ་གནང་ཐད་གནད་འགག་ཆེ་བ་ཆགས་ཀྱི་ཡོད་པ་གསུངས་ཀྱི་འདུག། But yet the UPR is an important process, it can energize the Tibetan people. དེ་ཡང་ཁོང་གིས་མུ་མཐུད་གསུང་ཡག་ལ་རྒྱལ་ཚོགས་ཀྱིས་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་དེ་ནི་བོད་ནང་གི་བོད་མིའི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐེར་འདོན་བྱ་རྒྱུའི་བརྒྱུད་རིམ་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་པ་མ་ཟད། ལྷག་པར་དུ་བརྒྱུད་རིམ་དེ་ཡིས་བོད་ཀྱི་རྩ་དོན་སྤྱི་དང། བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོར་སེམས་ཤུགས་འཕར་མ་ཞིག་སྤྲོད་ཀྱི་ཡོད་སྟབས། སང་ཉིན་དུས་བཀག་བསྐྱར་ཞིབ་ཐོག་ཚོགས་མི་རྒྱལ་ཁབ་ཚོས་རྒྱ་ནག་གཞུང་ལ། དྲི་རྩད་ནན་པོ་བྱེད་པའི་རེ་བ་བྱེད་ཀྱི་ཡོད། ཡིན་ན་ཡང་འདས་པའི་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་རིམ་པའི་ཁྲོད་ཚོགས་མི་རྒྱལ་ཁབ་མང་པོས་རྒྱ་ནག་ལ་སྐྱོན་བརྗོད་ཀྱི་རྣམ་འགྱུར་བཏོན་མེད་པ་གསུང་གི་འདུག་གཞི་རྩའི་རྒྱལ་ཚོགས་ཀྱི་ཆེས་མཐོ་བའི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནང་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་རིམ་པའི་ཁྲོད་རྒྱ་ནག་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གྱི་གནད་དོན་ཐད་དྲི་རྩད་ནན་པོ་བྱས་ཡོད་ཀྱང་རྒྱ་ནག་གཞུང་གི་ངོ་ཚབ་རྣམས་ནས་དེ་འབྲེལ་ལན་འདེབས་ཞུ་ཐུབ་ཀྱི་མེད་པ་དང་ཁ་གསལ་མེད་པ་སོགས་ཀྱི་གནད་དོན་རིམ་པ་བྱུང་ཡོད། གནས་ཚུལ་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན།

གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང། ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན། རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་གི་ཨ་ཤོག་གསོལ་མགྲོན་ཁང་གི་ཚོགས་ཁང་ཆེན་མོ་ཞིག་ནང་སྤྱི་ཟླ་དང་པོའི་ཚེས་བཅུ་བདུན་དང་བཅོ་བརྒྱད་ཉིན་གཉིས་རིང་ཨེ་ཤི་ཡའི་ནང་པའི་ཞི་བདེའི་ལྷན་ཚོགས་ཀྱི་ཚོགས་ཆེན་ཐེངས་བཅུ་གཉིས་པ་འདི་གནང་ཡོད་པ་དང་ཚོགས་བཅར་བ་རྣམས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་འཛམ་གླིང་ནང་པ་ཡོངས་ཀྱི་བླ་ན་མེད་པའི་དབུ་ཁྲིད་ལ་ངོས་འཛིན་ཞུ་དགོས་པ་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་སྐུའི་ཡང་སྲིད་ངོས་འཛིན་ཞུ་རྒྱུ་དེ་བཞིན་བོད་བརྒྱུད་ནང་བསྟན་གྱི་སྲོལ་རྒྱུན་གཞིར་བཟུང་ཞུ་རྒྱུ་ལས། ཆབ་སྲིད་ཀྱི་ཁེ་ཕན་སོགས་ཀྱི་ཆེད་གཞུང་འཛིན་སོགས་མི་གཞན་སུས་ཀྱང་ཐེ་ཇུས་བྱེད་མི་ཆོག་པ་དེ་བཞིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཕྱི་ལུགས་ལྟར་གྱི་སྐུའི་འཁྲུངས་སྐར་དུས་ཆེན་གྱི་ཉིན་མོ་སྟེ་ཕྱི་ཟླ་བདུན་པའི་ཚེས་དྲུག་དེ་བཞིན། འཛམ་གླིང་ཁྱོན་ཡོངས་ནང་ཞི་བདེའི་ཉིན་མོར་སྲུང་བརྩི་ཞུ་དགོས་པའམ Universal Day of Compassion ཞེས་སྲུང་བརྩི་ཞུ་དགོས་པའི་སྤྱི་མོས་ཐོག་ནས་གྲོས་ཆོད་གལ་ཆེ་ཁག་གསུམ་གཏན་འབེབས་གནང་འདུག་པས་དེའི་སྐོར་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་གནང་བའི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་སམ International Buddhist Confederation གྱི་སྤྱི་ཁྱབ་དྲུང་ཆེ་དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་ཟུར་བྱང་ཆུབ་ཆོས་ལྡན་མཆོག་ལ་ཞལ་པར་བརྒྱུད་ནས་འབྲེལ་ཞུས་པས་མཁན་ཟུར་རིན་པོ་ཆེ་མཆོག་གིས་གསུངས་དོན། མིས་ཀི་ལེ། ད་ཉེ་བའི་ཆར་ལ་ཡ་ཨེ་ཤི་ཡའི་ནང་པའི་ཞི་བདེའི་ལྷན་ཚོགས་ཀྱི་ཚོགས་ཆེན་ཐེངས་བཅུ་གཉིས་པ་དེ་འཚོགས་པ་རེད། ཐེངས་ཚོགས་ཆེན་ཐེངས་བཅུ་གཉིས་པ་དེ་འཚོགས་པའི་སྐབས་ལ་ཡ་ཚོགས་ཆེན་དེའི་ནང་ལོགས་ཨ་ནི་གཞེན་སྐུལ་གྲོས་འཆར་ཅིག་བྱུང་པ་རེད་གཞེན་སྐུལ་གྲོས་འཆར་དེ་ཨ་ནི། ྋགོང་ས་མཆོག་འཛམ་གླིང་ནང་པའི་བླ་ན་མེད་པའི་དབུ་ཁྲིད་ལ་ཡ་ངོས་ལེན་ཞུ་དགོས་ཀྱི་འདུག་ཟེར་ཡ་གཅིག་བྱུང་བ་རེད། དེ་དང་མཉམ་དུ ྋགོང་ས་མཆོག་གི་སྐུ་ཡི་ཡང་སྲིད་རྩད་གཅོད་དང་འབྲེལ་བའི་གནད་དོན་གྱི་སྐོར་ལ་ཡ་བོད་ཀྱི་ཆོས་དང་རིག་གཞུང་དང་འབྲེལ་བའི་འགྲོ་སྟངས་འབའ་ཞིག་ལག་ལེན་བཀོལ་ནས་བྱས་པ་ལས་རྒྱལ་ཁབ། སོ་སོའི་སྲིད་གཞུང་ཡིན་ན་རེད་ཨ་ནི་ཚོགས་སྡེ་སོ་སོ་ཡིན་ན་རེད་ཨ་ནི་སྒེར་སྡེ་སོ་སོས་འདི་འདྲའི་གི་ཐོག་ནས་ཨ་ནི་ཆབ་སྲིད་ཀྱི་ཁེ་ཕན་ཨ་ནི་ཕུགས་དམིགས་སུ་བཅངས་ནས་དེ་ལ་ཐེ་ཇུས་བྱས་ན་འགྲིག་གི་མ་རེད་དེ་མོས་མཐུན་མེད་ཟེར་ཡག་གོ་དེ་ཅིག་ཡོད་རེད་ཨ་ནི་དེ་ནས་དོན་དག་གསུམ་པ་དེ་ཨ་ནི་གོང་ས་མཆོག་གི་སྐུ་ཡི་འཁྲུངས་སྐར་དུས་ཆེན་དེ་ཨ་ནི་ད་རེས་ནས་བཟུང་སྟེ་འཛམ་གླིང་སྙིང་རྗེའི་ཉིན་མོ་ཟེར་ཡག་ལ་སྲུང་བརྩི་ཞུ་དགོས་ཀྱི་ཡོད། དེ་ཡིས་ང་ཚོས་དེ་སྲུང་བརྩི་ཞུ་བའི་ཐག་གཅོད་བྱས་པ་ཡིན་ཟེར། ད་དོན་ཚན་གསུམ་པོ་དེ་འདྲའི་ཅིག་ཡོད་རེད་དོན་ཚན་གསུམ་པོ་དེ་ཐོག་འདི་རྩ་བའི་ཁོ་རང་ཚོས་ཅིག་ཕ་གི་ཚོགས་པའི་གི་འགན་འཛིན་ལྷན་ཚོགས་ཀྱིས་གཏན་འབེབས་གནང་བའི་གྲོས་གཞི་ནང་ཡོད་མ་རེད་འདི་ཡི་གཞེན་སྐུལ་གྲོས་འཆར་ཅིག་ནང་དེ་འདྲ་ཅིག་རྒྱ་གར་གི National Centre ཟིག་རེད་རྒྱལ་ཡོངས་བསྟི་གནས་ཅིག་ཡོད་རེད ABCP གི་འོ་འདི་ཡི་གི་ཐོག་ནས་གཞེན་སྐུལ་གྲོས་འཆར་བཏོན་པ་འདི་ལ་ཡ་ཨ་ནི་ཅིག་ཕ་གི། སྤྱི་མོས་ཀྱི་ཐོག་ནས་གང་ག་གིས་རྒྱབ་སྐྱོར་གནང་ནས་འདི་གཏན་འབེབས་བྱུང་ཡོད་རེད་འོ་དུ་སི་ལགས་སོ། བསོད་ནམས་ལྷ་མོ་ལགས་ད་ག་རང་ཞུ་ཡ་ཡིན་ཐུགས་ཆེ་གནང།
ཡང་ཨེ་ཤི་ཡའི་ནང་པའི་ཞི་བདེའི་ལྷན་ཚོགས་ཀྱི་ཚོགས་ཆེན་ཐེངས་བཅུ་གཉིས་པའི་ཐོག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འཛམ་གླིང་ནང་པ་ཡོངས་ཀྱི་བླ་ན་མེད་པའི་དབུ་ཁྲིད་དུ་ངོས་འཛིན་ཞུ་དགོས་པའི་སྤྱི་མོས་ཐོག་ནས་གྲོས་ཆོད་གཏན་འབེབས་གནང་བ་དེའི་སྐོར་ལྷན་ཚོགས་དེའི་སྤྱི་ཁྱབ་དྲུང་ཆེ་གཞོན་པ

སྐུ་ཚེ་ཧྲིལ་པོའི་རིང་མཛད་འཕྲིན་རླབས་ཆེན་བསྐྱངས་གནང་གིས་གཞན་ཕན་ཆེད་ལེགས་སྐྱེས་ཆེན་པོ་ཕུལ་གནང་མཛད་པ་ཁག་ལ་ཆེ་བསྟོད་ཀྱི་ངོས་འཛིན་ཞུ་རྒྱུའི་སླད་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འཛམ་གླིང་ནང་པ་ཡོངས་ཀྱི་བླ་ན་མེད་པའི་དབུ་ཁྲིད་ལ་ངོས་འཛིན་ཞུ་རྒྱུ་སོགས་གོང་ཞུས་གལ་གནད་ཆེ་བའི་གནད་དོན་ཁག་སྤྱི་མོས་ཐོག་ནས་གྲོས་ཆོད་ལ་གཏན་འབེབས་གནང་སྐོར་གསུངས་འདུག། ཡང་དེའི་གལ་གནད་སྐོར་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་ཟུར་བྱང་ཆུབ་ཆོས་ལྡན་མཆོག་གིས་གསུངས་དོན། འདི་ག་རེ་ཟེར་ན་གནད་འགག་ཆེན་པོ་ཆགས་དགོས་ཡ་དེ་ད་ད་ལྟའི་ཆར་བྱས་པ་ཡིན་ན་འཛམ་བུ་གླིང་འདིའི་ནང་ལོགས་ལ་ཡ་ག་པ་ག་སར་ཡ་དྲག་འཐབ་ཤུགས་ཆེན་པོ་འགྲོ་བསྡད་ཡ་གི་དུས་རིམ་ཞིག་ཆགས་ཡོད་རེད་དཔེར་ན། ར་ཤི་ཡ་དང་ཡུ་ཀེ་རེན་ཕྱོགས་གཉིས་དམག་འཐབ་བྱས་ནས་ད་ལྟ་འདི་ཡིན་ནས་དམག་འཐབ་མཚམས་འཇོག་མེད་པ་བྱས་འདུག་ཅེས་ནས་རྒྱུན་འཛིན་བྱས་ཏེ་འགྲོ་ཐུབ་ཀྱི་ཡོད་རེད་ད་ག་ནང་བཞིན་ཨིས་ར་ཨེལ་དང་པ་ལི་སི་ཐན་ཁོ་རང་ཚོའི་ནང་ལོགས་ལ་དམག་འཐབ་བྱས་ད་ཉེ་བའི་ཆར་ལ་ཡ་དེ་གི་ད་གཅིག་པུ་ནས་ཤུགས་རྐྱེན་འདྲ་པོ་ཅིག་གིས་ད་ཨི་རན་ཕྱོགས་ལ་དང་ཚོས་ལ་གང་ལ་ག་ཚོད་ཅིག་བལྟས་སེམས་འཆར་འདྲ་ཅིག་བརྒྱབ་སྟེ་ཉེ་ཆར་ཨི་རན་གྱིས་པ་ཀི་སི་ཐན་ས་མཚམས་དུ་ཕར་ལ་ཅིག་བཟོ་སྐྲུན་འགྲོ་འདྲ་ཅིག་གནང་དེ་འདྲའི་རྣམ་པ་སྣ་ཚོགས་ཅིག་ཡོང་བསྡད་ཀྱི་འདུག་ཨ་ནི་དེ་འདྲའི་དུས་ཚོད་ལ་ཡ་ང་རང་ཚོ་ནང་པ་དེ་གི་དེ་གི་ལངས་ཕྱོགས།

ལྷན་ཚོགས་འདིའི་ཐོག་སྐུ་མགྲོན་གཙོ་བོར་རྒྱ་གར་གྱི་སྲིད་འཛིན་སྐུ་གཞོན Jagdeep Dhankhar མཆོག་དང་དམིགས་བསལ་སྐུ་མགྲོན་དུ་རྒྱ་གར་དབུས་གཞུང་གི་ས་གོ་ལའི་ཚན་རྩལ་ལམ Earth Sciences གྱི་བློན་ཆེན Kiren Rijiju མཆོག་ཆེད་ཕེབས་གནང་བ་དང། དེའི་ཚོགས་མགོན་དུ་ལྷན་ཚོགས་འདིའི་ཚོགས་གཙོ་སོག་ཡུལ་གྱི་དགའ་ལྡན་དགོན་པའི་མཁན་ཟུར་ག་བུར་རྡོར་ཤུལ་ཆོས་རྗེ་མཆོག་དེ་བཞིན་སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རྗེ་དྲུང་རིན་པོ་ཆེ་མཆོག་གནས་ཆུང་ཆོས་རྒྱལ་ཆེན་པོའི་སྐུ་རྟེན་མཆོག་ལ་དྭགས་ཀྱི་བླ་ཆེན་བ་ཀུ་ལ་རིན་པོ་ཆེ་མཆོག་གི་ཡང་སྲིད་རིན་པོ་ཆེ་མཆོག་དབུས་པའི་འཛམ་གླིང་གི་རྒྱལ་ཁབ་བཅུ་བདུན་ལྷག་ཙམ་ནས་ནང་པའི་བླ་ཆེན་རྣམས་དང་སྐུ་ཚབ་འཐུས་མི་སོགས་ཁྱོན་བསྡོམས་ཚོགས་བཅར་བ་ཉིས་བརྒྱ་ལྷག་ལྷན་བཞུགས་གནང་འདུག། ཚོགས་ཆེན་དེ་བཞིན་རྒྱ་གར་གྱི་སྲིད་འཛིན་སྐུ་གཞོན Jagdeep Dhankhar མཆོག་གིས་དབུ་འབྱེད་གནང་བ་དང་སྐབས་དེར་ཐོག་མར་འཛམ་གླིང་གི་ས་གནས་གང་ས་ནས་ཚོགས་ཆེན་དེའི་ནང་ཆེད་ཕེབས་གནང་བའི་བླ་ཆེན་རྣམས་དབུས་པའི་སྐུ་ཚབ་རྣམས་རྒྱ་གར་ལ་ཕེབས་པར་དགའ་བསུའི་འཚམས་འདྲི་ཞུས་པའི་རྗེས་སུ་གསུངས་དོན།
As Bharat as a nation has been guided by the principles of Bhagwan Buddha, རྒྱ་གར་དེ་བཞིན་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་རྩ་དོན་ཁག་གི་ལམ་བུའི་ཐོག་བསྐྱོད་བཞིན་པ་དང་ཚོགས་ཆེན་དེ་བཞིན་བཅོམ་ལྡན་འདས་སྐུ་བལྟམས་སའི་རྒྱལ་ཁབ་ཀྱི་རྒྱལ་སར་འཚོགས་གནང་བ་དེ་ནི་གལ་གནད་ཆེན་པོ་ཞིག་ཡིན་པ་དང། རྒྱ་གར་འཕགས་པའི་ཡུལ་ནས་བཅོམ་ལྡན་འདས་ཀྱིས་གསུངས་པའི་ནང་ཆོས་དེ་འཛམ་གླིང་གི་ས་གནས་གང་སར་ཁྱབ་བརྡལ་ཕྱིན་སྐོར་དང། We are proud to belong to a nation that has given the world Buddha and not Yuddha, that is war. རྒྱ་གར་དེ་བཞིན་སངས་རྒྱས་བཅོམ་ལྡན་འདས་ཀྱི་ཡུལ་ལམ་འཕགས་ཡུལ་ཡིན་སྐོར་རྒྱ་གར་གྱི་སྲིད་བློན Narendra Modi མཆོག་གིས་དེ་སྔོན་གསལ་བསྒྲགས་གནང་བ་ལྟར། རྒྱ་གར་ནི་ཞི་བདེ་བརྩོན་མཁན། བཅོམ་ལྡན་འདས་སྐུ་འཁྲུངས་ཡུལ་ཞིག་ཡིན་པ་ལས། Yuddha འམ་དམག་འཁྲུག་གམ་དྲག་སྤྱོད་འཚེ་བའི་ལས་དར་སྤེལ་གཏོང་མཁན་ཞིག་སྐྱེས་ས་མིན་པར་ང་ཚོ་སྤོབས་པ་ཆེན་པོ་ཡོད་སྐོར་སོགས་གསུངས་འདུག། ཡང་རྒྱ་གར་དབུས་གཞུང་གི་ས་གོ་ལའི་ཚན་རིག་བློན་ཆེན་ཀི་རན་རི་ཇུ་ཇི་མཆོག་གིས་བཀའ་སློབ་གནང་བ་དང་ཨེ་ཤི་ཡའི་ནང་པའི་ཞི་བདེ་ལྷན་ཚོགས་ཀྱི་ཚོགས་གཙོ་སོག་ཡུལ་གྱི་དགའ་ལྡན་དགོན་པའི་མཁན་ཟུར་བླ་མ་ག་པུར་རྡོར་ཤུལ་ཆོས་རྗེ་མཆོག་གིས་གསུང་བཤད་གནང་འདུག།

རྩ་བའི་ཨེ་ཤི་ཡའི་ནང་པའི་ཞི་བདེ་ལྷན་ཚོགས་དེ་ནི་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུའི་ལོར་སོག་ཡུལ་གྱི་ནང་པའི་དབུ་ཁྲིད་མཁན་པོ་བླ་མ་སཱ་མཱ་ཇིན་གམ་པུ་ཇོའི་མཆོག་དང་ལ་དྭགས་ཀྱི་བླ་ཆེན་སྐུ་ཞབས་བཱ་ཀུ་ལ་རིན་པོ་ཆེ་མཆོག་དབུས་པའི་ཉི་ཧོང་དང་མ་ལེ་ཤི་ཡ་བལ་ཡུལ་དང་སྐབས་དེའི་ཨུ་རུ་སུ་ཝེད་ནམ་དང་ཤྲི་ལང་ཀ་ལྷོ་བྱང་ཀོ་རི་ཡ་གཉིས་ཀྱི

བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་རྒྱ་གར་གྱི་ཇཱ་པཱལ་པུར་གྲོང་ཁྱེར་ནང་དགུན་ཚོང་གཉེར་མཁན་གྱི་བོད་མི་ཚོས་མ་གནས་སྒོར་མོ་ཆིག་འབུམ་ཉིས་ཁྲི་ལྷག་གི་བལ་གོས་རྒྱ་གར་གྱི་སྡོད་ཁང་མེད་པའི་ཉམ་ཐག་མི་མང་ཁག་ཅིག་ལ་སྦྱིན་པ་བཏང་འདུག་པ་དེའི་ཐད་ཇཱ་པཱལ་ཕུར་ལྷ་སའི་བོད་མི་ཁྲོམ་རའི་ཚོགས་མི་བྱམས་ཆེན་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་དྲིན་བཅར་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་གྱི་དབུས་སུ་ཆགས་པའི་མཱ་ཏཱི་ཡཱ་པར་དེ་ཤི་མངའ་སྡེའི་གྲོང་ཁྱེར་ཇཱ་པཱལ་ཕུར་ནང་ཡོད་པའི། ལྷ་ས Tibetan Market འམ་ལྷ་ས་བོད་མིའི་ཁྲོམ་ར་ཞེས་པའི་ནང་བལ་གོས་ཀྱི་དགུན་ཚོང་གཉེར་མཁན་བོད་མི་ཚོང་པ་ཚོས། མ་གནས་རྒྱ་གར་གྱི་སྒོར་མོ་ཆིག་འབུམ་ཉིས་ཁྲི་ལྷག་གི་བལ་གོས། རྒྱ་གར་གྱི་སྡོད་གནས་མེད་པའི་ཉམ་ཐག་མི་མང་ཁག་ཅིག་ལ་བགོས་འགྲེམས་གནང་བཞག་འདི་ནི་ཁུལ་དེའི་བོད་མི་ཚོང་པ་ཚོས་བསྟུད་མར་དགུན་ཁའི་དུས་སུ་བལ་གོས་ཀྱི་སྦྱིན་པ་བཏང་བ། འདི་ལོ་ལོ་གསུམ་པ་དེ་ཡིན་འདུག་དེ་ཡང་བོད་མི་ཚོང་པ་ཚོར་འདི་ལོ་ཡང་ཚོང་དེ་ཙམ་ཡག་པོ་བྱུང་མེད་ཀྱང་རང་ལས་གཞན་གཅེས་པའི་དགེ་བའི་ལས་འགུལ་འདི་སྤེལ་དགོས་དོན་སྐོར་ལྷ་ས་བུད་མེད་ཁྲོམ་རའི་ནང་ཚོང་ལས་གཉེར་མཁན་བྱམས་ཆེན་ལགས་ཀྱིས་འགྲེལ་བརྗོད་འདི་ལྟར་གནང་བྱུང། ད་ཐོག་མ་དེ་ལ་ཡ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནང་ལ་ཡང་སེམས་ཤུགས་གནང་མཁན་ཚང་མ་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་གཅིག་དང་ཕྱི་ཟླ་དང་པོའི་གི་ཚེས་ལྔ་ལ་ཡང་ང་ཚོ་དེ་ཇཱ་པལ་པུར་སུད་ཚོང་ཚོགས་པའི་གི་འཐུས་མི་གིས་གསལ་བསྒྲགས་གནང་བྱས་སང་ཉིན་དེ་ལ་ཡ་ཨ་ནི་ང་ཚོ་ཞལ་འདེབས་བསྡུ་རྒྱུ་བྱས་ཨ་ནི་གཙོ་བོ་དེ་ང་ཚོ་ཞལ་འདེབས་ཞུ་དགོས་རྒྱུ་མཚན་གཙོ་བོ་འདྲ་བོ་དེ་ཨ་ནི་གཅིག་གི་ང་རང་ཚོ་ཚེ་འདི་ཕྱི་གཉིས་ཀྱི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཡ་དང་ད་ག་ནང་བཞིན་གྱི་བོད་སྤྱི་པའི་གི་བསོད་ནམས་བསགས་ཡ་རེད་ད་ག་ནང་བཞིན་སྒེར་གྱི་བསོད་ནམས་བསགས་ཡ་ཆེད་དུ་ལ་ཡ་ཨ་ནི་ང་ཚོ་དེ་འདྲ་གྱི་ཞལ་འདེབས་ཞུས་ནས་དངོས་གནས་གཅིག་གི་ཚང་མས་ཀྱི་རྒྱ་མ་ཆུང་བ་བྱས་འདི་འདྲའི་ཞལ་འདེབས་གནང་བ་དེ་འདྲ་བྱུང་སོང། ད་ནི་ད་ད་ལོ་སྤྱིར་བཏང་གི་གར་སོ་བར་ད་ཚོང་ཟེར་ཡ་ད་ལོ་ཡག་པོ་བྱུང་ཡོད་མ་རེད་ན་ནིང་ཡག་པོ་བྱུང་ཡོད་མ་རེད་ད་ལོ་དེ་འདྲའི་བྱས་ཏེ་ཡིན་ན་ཡང་མི་མང་ཚང་མས་ཀྱི་དངོས་གནས་གཅིག་གི་བོད་སྤྱི་པའི་བསོད་ནམས་བསགས་ཡ་རེད་ད་ག་ནང་བཞིན་གཙོ་བོ་ཨ་ནི་གཅིག་གི་གོང་ས་མཆོག་སྐུ་ཚེ་ཞབས་པད་རེད་དངོས་གནས་སངས་རྒྱས་ཀྱི་བསྟན་པ་དར་ཞིང་རྒྱས་པའི་ཆེད་དུ་ལ་ཡ་དངོས་གནས་གཅིག་གི་སོ་སོའི་གི་བསོད་ནམས་བསགས་ཡ་དང་མཉམ་དུ་ལ་ཡ་ཞལ་འདེབས་ཡག་པོ་ཞིག་གནང་སོང།
ཇཱ་པལ་པུ་རུ་བུད་མེད་ཚོང་པ་ཚོས་བསྡུ་རུབ་གནང་བའི་བལ་གོས་རྣམས་བྱམས་ཆེན་ལགས་དང། སུད་ཚོང་ཚོང་ལས་ཚོགས་པའི་ཚོགས་གཙོ། དེ་བཞིན་ལས་རོགས་རྒྱ་གར་བ་ཁ་ཤས་ནས་མཚན་མོ་བགོ་འགྲེམས་གནང་འདུག་དེ་ནི་ཉིན་མོ་ཉམ་ཐག་སུ་ཡིན་དབྱེ་འབྱེད་བྱ་རྒྱུ་ཁག་པོ་ཡིན་པ་དང། མཚན་མོ་སྡོད་གནས་མེད་པའི་ཉམ་ཐག་རྣམས། ལམ་ཁའི་ཟུར་དང་ཚོང་ཁང་སོགས་ཀྱི་མདུན་དུ་ཉལ་ནས་བསྡད་ཀྱི་ཡོད་སྟབས། བགོ་འགྲེམས་བྱ་སླ་བའི་ཆེད་དུ་མཚན་མོ་བགོ་འགྲེམས་བྱས་པ་ཞིག་ཡིན་ཞེས་བྱམས་ཆེན་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་བྱུང། ལགས་ད་འདི་ང་ཚོ་འདས་པའི་གི་ཉམས་མྱོང་ལ་ཡ་གཞི་བཞག་པའི་ཐོག་ནས་ང་ཚོ་ཨ་ནི་གཅིག་གི་ད་ལོ་གསུམ་པ་འདྲ་པོ་ཆགས་ཀྱི་ཡོད་དུས་ང་ཚོ་ག་དུས་ཡིན་ན་དགོང་དག་ལ་བཀྲམས་པ་ཡིན་ན་ཨ་ནི་གཅིག་གི་ཉམ་ཐག་ཨ་ནི་གཅིག་གི་དགོས་ཐག་ཆོད་ཆོད་དངོས་གནས་ཅིག་འདི་ལ་ཡ་རག་ཐུབ་ཡ་དང་ཨ་ནེ་འདི་འདྲས་ཀྱི་ཆེད་དུ་ལ་ཡ་ང་ཚོ་དགོང་དག་རང་ལ་ཡ་མཚན་ལ་ཡ་ཅིག་ད་ལམ་འགག་ཟུར་ལ་ཡ་ཉལ་སྡོད་མཁན་རེད་ཨ་ད་ལོ་དམིགས་བསལ་གྱི་ང་ཚོ་འདིའི་ཕ་ག་ལ་ཡ་ཅིག་རྒྱ་གར་གྱི་ཇོ་པར་པ་ཏི་ལབ་ཡ་རེད་བ་ང་ཚོ་འདི་འདྲས་ག་ལ་གོ་ད་རྒྱ་གར་ནང་ལ་ཡ་ད་ཅིག་སྐྱོ་བོ་ཉམ་ཐག་ཨ་ནེ་ཅིག་ནང་མི་སྐྱོ་པོ་ཨ་ནེ་ཅིག་གས་འགྱིག་ཤོག་བཀབ་ནས་བསྡད་ནས་ཁོ་རང་ཚོ་ཕྲུ་གུ་མང་པོ་བཞུགས་ཡོད་ས་ཅིག་ད་ལོ་ང་ཚོ་ན་ནིང་གི་སྤྲད་ས་མིན་པའི་གི་ས་ཆ་གཞན་པ་ཅིག་ལ་ང་ཚོ་དམིགས་བསལ་གི་དེ་ལ་ཕྱིན་པ་ཡིན་ཨ་ནི་དེ་ལ་ཡ་ཕྲུ་གུ་མང་པོ་ཁང་མེད་གནས་མེད་བྱས་ཨ་ནི་དེ་ལ་ཡ་ཨ་ནི་ཅིག་གི་ད་སྦྱིན་པ་གཏང་ཡ་གི་དེ་འདྲ་བྱུང་སོང་ཨ་ནི་དགོང་དག་བཀྲམ་ཡ་དེ་དམིགས་བསལ་དེ་འོ་དེ་དག་རང་རེད་ཉིན་གུང་བཀྲམ་པ་ཡིན་ན་ཨ་ནི་ཅིག་གི། གཅིག་གིས་ག་རེ་ཟེར་དགོས་རེད་ཁ་ཤས་གཅིག་དགོས་མི་དགོས་པའི་བདུན་པོས་གཅིག་གིས་ཚུར་སླེབས་བྱས། ཨན་གཅིག་ལག་པ་བཟེད་ནས་སློང་གར་ཡོང་དུས་ཨན་གཅིག་གིས་མ་སྤྲད་རག་མེད་བྱས་ཨན་སེམས་པ་མ་སད་ཁྱེད་ཚོ་ཡང་དགོས་ཐག་ཆོད་སྡོད་པ་ལ་ཡང་རག་གི་མི་འདུག་བྱས་ཙང་ང་ཚོ་དེའི་མཚན་ལ་འགྲོ་དགོས་ཡ་རྒྱུ་མཚན་འོ་དེ་འདྲ་ཅིག་རེད་ལ། ཇཱ་བལ་པུར་བུད་མེད་ཚོང་པ་ཚོས་ཞལ་འདེབས་གནང་བའི་དགུན་ཆས་རྣམས། མཚན་མོ་ཉམ་ཐག་རྣམས་ལ་བགོས་འགྲེམས་བྱ་སྐབས། ཉམ་ཐག་རྣམས་ཀྱིས་ཧ་ཅང་དགའ་པོ་དང་ཐུགས་རྗེ་ཆེ་ཞུས་འདུག་ལ། དེ་བཞིན་ཡུལ་མི་རྒྱ་གར་བ་ཚོས་ཀྱང། དགེ་བའི་ལས་འགུལ་དེ་མཐོང་དུས་རྗེས་སུ་ཡི་རང་ཞུས་བཞག། ཕ་གི་ལ་ཡང། བགོས་འགྲེམས་བྱེད་པའི་སྐབས་ལ་ཡང། སྐྱོ་བོ་མང་པོ་བྱས། ཁོ་རང་ཚོར་སྙིང་རྗེ་དགའ་པོ་ཞེ་པོ་བྱེད་ཀྱི་འདུག་དམིགས་བསལ་གྱིས་ཕ་གི་ལ་ཡང་ད་ང་ལ་ག་རེ་བྱུང་སོང་ལབ་པ་ན། ད་ལན་དེའི་དམིགས་བསལ་འདི་ལ་ཡང་སྤུ་གུ་མང་པོ་ཞེ་པོ་ཅིག་སྤུ་གུ་གི་ཅ་ལག་མང་པོ་ཞེ་པོ་ཅིག་ཞལ་འདེབས་དུ་གནང་སོང་བ་ལ། ད་ང་ཚོ་དེ་མཚན་ལ་ནམ་རྒྱུན་སྐོར་ག་འགྲོ་བའི་སྐབས་ལ་ཡང། སྤུ་གུ། དམིགས་བསལ་གྱིས་མཐོང་ཡ་འདི་ཚོ་ཁག་པོ་ཆགས་ཀྱི་འདུག། མཚན་ལ་ཉན་བྱེད་མཁན་མང་བྱེད། ཅེས། ཁྱོ་ག་རེད་ད་ག་ནང་བཞིན་སྐྱེ་དམན་དཔེ་ཉུང་ཉུང་རེད་ད་ལན་དེ། སྤུ་གུ་གི་མང་པོ་གནང་ཡོང་དུས་ད་ག་འདྲ་ལྟ་བུ་ཞིག་བྱེད་དགོས་ན་བསམ་ཡོང་དུས། ད་ལན་དེ་དམིགས་བསལ་གྱིས་ཨ་ནི་ང་ཚོ་ཇཱ་བལ་པུར་འདིར་གཅིག་ལ་དེ་འདྲའི། སྐྱོ་པོ་གཅིག་ས་ཆ་གཅིག་ལ་འགྲོ་དུས་ཕ་གི་ལ་ཡ་སྤུ་གུ། ཨ་ནི་ལྔ་དྲུག་བདུན། ཨ་ནི་དམིགས་བསལ་གྱིས་ད་ལྟ་འདི་ཁོ་རང་ཚོ་གི་མི་རིགས་འདི་འདི་རེད་བཞག།

འོ་དེ་འདྲ་ཅིག་གི་དངོས་གནས་བྱུང་བའི་སྐབས་ལ་ཡ་ད། ང་རང་ཚོ་སྒེར་གྱི་ག་ཡེ་མ་རེད་དེ་ང་རང་ཚོ་བོད་སྤྱི་པ་གི་མིང་བྱས་བོད་པ་ལ་ཡོང་དུས་དངོས་གནས་ཅིག་གི་དེ་འདྲའི་འདུག་པ་ཟེར་ཡའི་དེ་འདྲའི་ཅིག་གི་ཕར་སྟོན་ཐུབ་པ་བྱུང་བ་དེ་དངོས་གནས་ཅིག་སོ་སོ་ཡིན་ན་ཅིག་དགའ་སྤོབས་དང་ཅིག་རང་བཞིན་གྱི་སྤོབས་པ་བྱེད་དགོས་ཡ་གི་དེ་འདྲའི་ཅིག་ཡང་ཚོར་སྣང་བྱུང་སོང་ཞུ་ཡ་ཡིན་ནོ། ཡང་འདི་ལོ་ཉམ་ཐག་ལ་བགོས་འགྲེམས་གནང་བའི་བལ་གོས་ཁོངས་སུ་སྐྱེས་པ་དང་བུད་མེད་ཕྲུ་གུ་བཅས་ཚང་མའི་ཆེད་དུ་དགུན་ཁའི་གྱོན་ཆས་འདྲ་མིན་སྣ་ཚོགས་ཤིག་ཡོད་འདུག། ཨོ་ད་འདི་ནང་ལ་མང་ཆེ་འདྲ་བོ་དེ་ད་ལན་འདི་ནང་ལ་ཡ། ཨ་ནི་ཅིག་གི་ཁྱོ་ག་རེད་སྐྱེ་དམན་གྱི་སོ་ཏྲ་རེད་ཁྱོ་གའི་སོ་ཏྲ་རེད་པུ་གུ་གི་སོ་ཏྲ་རེད་ཨ་ནི་ད་ནང་བཞིན་གི་ཡང་འདི་འདྲའི་གོས་ཐུང་དང་གང་ལ་ཡ། འདི་འདྲའི་སོ་ཏྲ་གང་ལ་ཡོད་པ་བྱས་ཨ་ནི་ཅིག་གི་ཞྭ་མོ་རེད་ཞྭ་མོ་མང་པོ་ཞེ་པོ་ཅིག་གནང་སོང་ཨ་ནི་ཕན་ཐོགས་པོ་ཞེ་པོ་བྱུང་སོང་ཕ་གི་ལ་ཡ་པུ་གུ་ཏྲ་མེ་དེ་ལས། ལ་ཨ་རྒྱ་གར་དེའི་ད་ལན་ཏོག་ཙི་ཉུང་ཉུང་འདྲ་བོ་ཅིག་རེད་ད་ཟླ་ཉིན་རྩིས་བྱས་པ་ཡིན་ན། ང་ཚོ་གཅིག་གི་ཕྱེད་ཀ་འདྲ་བོ་ཅིག་རེད། དཔེར་ན་ཟླ་ཉིན་ང་ཚོ་གཅིག་གི་འདི་འདྲའི་བགོས་འགྲེམས་བྱེད་པའི་སྐབས་ལ་ཡ། དངོས་པོར་འདི་འདྲར་གཅིག་རྩིས་བརྒྱབ་མེད་དེ་ཨ་ནི་གཅིག་གི་རོབ་ཚོད་འདྲ་བོ་ཅིག། སྟོང་ཕྲག་བདུན་ཅུ་ཞུས་པ་ཡིན། ད་ལན་དེ་དངོས་གནས་འདི་གི་ཕྱེད་ཀ། ཕྱེད་ཀ་ལས་ཉུང་བ་འདྲ་བོ་ཏོག་ཙི་ཉུང་བ་འདྲ་བོ་ཆགས་ཀྱི་ཡོད་དེ་དངུལ་ལ་ཡ་ཕབ་ཡོང་དུས། ད་དེང་སང། གཅིག་གི་ག་རེ་ཟེར་བ་ད་ཅ་ལག་འདི་ཚོ་གོང་ཆེན་པོ་ཡིན་དུས། ཨ་ནི་འབུམ་གཅིག་དང་སྟོང་ཕྲག། ཉི་ཤུ་ཙམ་ཞིག་ཆགས་ཡོང་དུས། སོ་སོ་འདྲ་བས་ན་གཅིག་གི་ཧང་སངས་ཀྱི་འདྲ་བོ་བྱུང་སོང་ལགས། སྔ་ལོ་རྒྱ་གར་རྒྱལ་ཡོངས་ནང་ལ་དགུན་ཚོང་གཉེར་མཁན་བོད་མི་ཚོར་ཚོང་དེ་ཙམ་ཡག་པོ་བྱུང་མེད་པ་དང། འདི་ལོ་ཡང་འགོ་སྟོད་དུ་ཚོང་དེ་ཙམ་ཡག་པོ་བྱུང་མེད་སྟབས། ད་ལྟའི་དུས་ཚོད་ནི་ཚོང་གི་ནམ་དུས་གཙོ་བོ་དེ་ཡིན་སྟབས་ཚོང་ག་འདྲ་ཡོད་མེད་བཀའ་འདྲི་ཞུས་པར་ཁོང་གིས་བཀའ་ལན་གནང་ཡ་ལ། ལགས་འོང་ད་དུས་ད་ལྟ་ཚོང་ལ་ད་ཅིག་རྒྱ་གར་རྒྱལ་ཡོངས། ང་ཚོ་ཇཱ་བལ་པུར་ཙམ་མ་རེད་ད་ཅིག་རྒྱ་གར་རྒྱལ་ཡོངས་ཚང་མ་ཚོང་མེད་པ་དང་ང་ཚོ་ས་གནས་འདྲ་པོ་དག་རང་རེད་ལ། ད་ཅིག་མི་མང་པོ་ཅིག་གིས་ཨ་ཅིག་མ་ཟ་མ་ཟིན་བྱས་ནས་ཚོང་ད་ཅིག་ལོ་རེ་ལོ་རེ་ཟླ་ཉིན་ཡག་པོ་བྱུང་བ་ཡོད་མ་རེད་ཟླ་ཉིན་ལས་ད་ལོ་སྡུག་ག་ཅིག་དེ་འདྲ་འདྲ་པོ་བྱུང་སོང་ལ་ཡིན་ན་ཡང་དངོས་གནས་ཅིག་གིས་ད་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཁོང་གིས་ད་ཅིག་དུས་རྣམ་པ་རྒྱུན་དུ་ནས་བཀའ་སློབ་ལམ་སྟོན་དང་ཨ་ཅིག་གཞན་ཕན་གྱི་ཆེད་དུ་ལ་ཡང་ཨ་ཅིག་ག་ཟེར་དགོས་ད་དགེ་བ་གང་མང་མང། བྱེད་དགོས་པ་དང་འདི་བྱས་པ་ཡིན་ན་སོ་སོ་རང་ཉིད་ལ་ཕན་ཐོགས་ཡོད་དུས། དེ་འདྲའི་གི་ཚོང་ཙང་ད་ཚོང་མེད་པ་ཡིན་ན་དངོས་གནས་ཅིག་ང་ཚོ་དེ་བོད་མི་ཚང་མས་གི་ཨ་ནི་ཅིག་གི་རྒྱ་མི་ཆུང་བ་ཅིག་ཞལ་འདེབས་འདི་འདྲ་གནང་ཡོང་དུས་སོ་སོ་འདྲ་བོ་ཅིག་འདི་འདྲ་བལྟས་པ་ཡིན་ན། ཚོང་བྱུང་ཡོད་མ་རེད་ཡིན་ན་ཡང་དངོས་གནས་ཅིག་གཞན་ལ་ཡང་ཕན་ཐོགས་ཡ་གི་ལས་ཀ་འདི་འདྲ་བྱས་པ་ཡིན་ན་དངོས་གནས་ཅིག་སོ་སོ་སྒེར་རེད་སྤྱི་པའི་བསོད་ནམས་རེད་དངོས་གནས་ཡག་པོ་བྱུང་སོང་བསམ་པ་དང་སོ་སོ་གི་ཨ་ནི་ཅིག་དགའ་ཚོར་བྱེད་དགོས་ཡག་གི་གནས་སྟངས་འདྲ་པོ་བྱུང་སོང་ད་ཡིན་ན་ཚོང་ལ་གཞི་བཞག་པ་ཡིན་ན་ད་ལོ་ཚོང་དཔེ་མི་སྲིད་སྐྱོ་བོ་རེད། ཐེངས་འདིའི་ཉམ་ཐག་རྣམས་ལ་བལ་གོས་ཀྱི་སྦྱིན་པ་བཏང་བའི་ལས་འགུལ་དེ་བཞིན། ཇཱ་པཱལ་པུར་ལྷ་ས་བུད་མེད་ཁྲོམ་རའི་ནང་བལ་གོས་ཀྱི་དགུན་ཚོང་གཉེར་མཁན་བུད་མེད་ཚོང་པ་ཚོས་ཐུན་མོང་གི་ཐོག་ནས་སྤེལ་བའི་ལས་འགུལ་ཞིག་ཡིན་པ་རེད། བྱམས་ཆེན་ལགས་ཁོང་ནི་བརྙན་ཐུང་བཟོ་མཁན་ཞིག་ཀྱང་རེད་ལ། ཁོང་གིས་ད་ལན་ཙམ་མིན་པར། རྒྱུན་དུ་ནད་པ་དང་ལོ་ན་རྒན་པ། དཀའ་ངལ་ནང་ལྷུང་བའི་ཉམ་ཐག་སོགས་ལ་གང་ཐུབ་རོགས་པ་གནང་མཁན་ཞིག་ལ་སོང། ཁོང་ལ་དེ་ལྟར་གཞན་ཕན་རོགས་པ་གནང་ཡག་གི་སེམས་འགུལ་དེ་གང་ནས་བྱུང་སོང་ངམ་ཞེས་བཀའ་འདྲི་ཞུས་པར་ཁོང་གིས། ད་སོ་སོ་འདྲ་བོ་ཆ་བཞག་པ་ན་དང་པོ་དེ། བརྙན་ཐུང་ཅིག་འདི་འདྲའི་པར་རྒྱག་ཡ་དང་འདི་འདྲའི་དབྱིངས་ཡོད་པ་བྱས་སོ་སོ་སྒེར་འདི་འདྲ་འདྲ་བོ་ཅིག་ཡིན། ཡིན་ན་ཡང་ད་ཅིག་གི། ཉིས་སྟོང་ཉི་ཤུ་ནས་སོ་སོ་གི་བརྙན་ཐུང་འདི་འདྲའི་ཅིག་བཟོ་གི་ཡོད་ཡིན་ན་ཡང་ཅིག་ཐོག་མ་དེ་བཟོས་པའི་སྐབས་ལ་ཡ་ཅིག་སོ་སོའི་སྒེར་གྱིས་ད་ཅིག་ད་ཅིག་སྣང་བ་གང་ཡིན་གི་འདི་འདྲའི་ཅིག་བཟོས་པ་ཡིན། འདི་རྗེས་ལ་ཡ་སོ་སོ་འདྲ་བོ་ཆ་བཞག་པ་ན་ཚོར་བ་འདྲ་བོ་ཅིག་ག་ཟེར་དགོས་ཅིག་མེད་བྱས་ཨ་ནི་ཅིག་བརྙན་ཐུང་འདི་བཟོ་ཡ་དེ་མཚམས་བཞག་པ་ཡིན། དེ་ནས་དངོས་གནས་ཅིག་གི་ད་དུས་རྣམ་པ་རྒྱུན་དུ་ནས་རྒྱལ་བ་རིན་པོ་ཆེ་གི་བཀའ་སློབ་དེ་འདྲའི་དཔེ་དེ་གོ་རེད་དངོས་གནས་ཅིག་གི་སོ་སོ་ཡིན་ན་ད་ཅིག་རྒྱལ་བའི་བཀའ་དེ་མཆོད་པའི་ནང་ནས་མཆོད་པའི་ཡག་ཤོས་དེ་རྒྱལ་བའི་བཀའ་དེ་བརྩི་གནང་བྱས་ཨ་ནི་ཅིག་གི་ད་གཞན་ལ་ཕན་ཐོགས་ཡག་གི་ལས་ཀ་ཅིག་གི་ད་འགོ་ཅིག་བཙུགས་དགོས་བསམ་བྱས་ཐོག་མ་དེ་ལ་ངས་ད་ལབ་པ་བཞིན་ལ་ཡ་ཨ་ནི་བརྙན་ཐུང་དང་པོ་དེ་མི་ལ་རོགས་པ་བྱས་དེ་ཨ་ནི་ཨ་རྒྱ་ལགས། མཱན་བྷ་དྷུར་ལགས་ནས་འདི་འདྲ་ལ་ཡང་འགོ་བཙུགས་པ་ཡིན། ད་འདི་སྐབས་ལ་ཡང། སོ་སོའི་ངོས་ནས་དང་པོ་ཉིད་ལ་དངུལ་ཏོག་ཙམ་ཁ་འདེབས་བྱས་དེ་ནས་མི་ལ་ཡང་ང་རང་ཚོ་བོད་མི་ཚོ་ལ་ཡང་ཞལ་འདེབས་ཞུས་པ་ཡིན་འདི་སྐབས་ལ་ཡང་སོ་སོའི་གི་སེམས་པའི་ནང་ལ་ཡང་ད་ཐེ་ཚོམ་ཞུགས་བྱས་ཨ་ནི་ཅིག་ཁ་ཤས་གི་ད་ཁྱེད་རང་འདི་འདྲ་བྱས་པ་ན་འདི་མི་གི་སྤྲད་མཁན་རག་མ་རེད་ལབ་མཁན་འདི་འདྲ་བྱུང་སོང། ཡིན་ན་ཡང་དངོས་གནས་འདི་ལས་ཀ་དང་པོ་དེ་བྱས་པའི་སྐབས་ལ་ཡང་དངོས་གནས་ཅིག་གི་ང་རང་ཚོ་བོད་མི་ཚོ་གི

བཀའ་དགོངས་འདི་གང་ཐུབ་ཐུབ་ཅིག་ཨ་ནི་ང་རང་གིས་བྱེད་ཐུབ་པ་བྱེད། སོ་སོའི་ཁས་ལེན་དམ་བཅའ་ཞུས་པ་ཡིན། ཨ་ནི་འདི་འདྲའི་ཅིག་ཞུས་ཡོང་དུས་ཨ་ནི་ད་སོ་སོ་མུས་མཐུད་ནས་གང་ཐུབ་ཐུབ་འགྲོ་བ་བྱེད། ལས་ཀ་བྱེད་ཀྱི་ཡོད་ཨ་ནི་མི་ལ་ཕན་པའི་གི་ལས་ཀ་བྱེད་ཐུབ་དངོས་གནས་ཅིག་སོ་སོའི་གི་སེམས་པའི་ནང་ལ་ཡང་དམིགས་བསལ་གི་སྤྲོ་སྣང་ཞིག་བྱེད། དང་ཨ་ནི་ལྷག་པར་དུ་ཨ་ནི་དཔལ་འབྱོར་རྒྱབ་སྐྱོར་གནང་མཁན་གཙོ་བོ་འདྲ་བོ་དེ་ད་ཕྱི་རྒྱལ་ཁག་ལ་བཞུགས་ཡོང་ཨ་རི་རེད་ཀན་ནེ་ད་རེད་དེ་ནང་བཞིན་སུའི་སི་རེད། ད་ས་ཆ་མང་པོ་ཅིག་ནས་ཡུ་རོབ་ཁག་ནས་ཨ་དེ་འདྲས་ཅིག་གིས་ཞལ་འདེབས་གནང་བྱས་ཨ་ནི་ད་ལྟ་བར་དུ་ལ་དངོས་གནས་ཡག་ཐག་ཆོད་ཅིག་རོགས་པ་ཡོང་བའི་གཙོ་བོ་དེ་བུ་ཅིག་བཀའ་དྲིན་དེ་ང་རང་ཚོ་བོད་རིགས་སྤུན་ཟླ་ཡོངས་ཀྱིས་ཨ་ནི་ཅིག་གིས་ཞལ་འདེབས་ལ་བརྟེན་ནས་ཨ་ནི་ད་ལྟ་སོ་སོའི་མུས་མཐུད་ནས་གང་ཐུབ་ཐུབ་ཅིག་ལས་ཀ་ཅིག་ཨོ་དེ་འདྲས་ཅིག་གིས་ཆོད་སེམས་བརྟན་པོ་ཡོད་ཞུ་ཡ་ཡིན་ལགས། ཇཱ་བལ་པུར་ལྷ་ས་བོད་མིའི་ཁྲོམ་རའི་ནང་བལ་གོས་ཀྱི་དགུན་ཚོང་གཉེར་མཁན་བོད་མི་ཚོང་པ་རྣམས་ཀྱིས་ཟླ་བ་འདིའི་ཟླ་མཇུག་ཏུ་ཚོང་གཞུག་བསྡུ་རྒྱུ་ཡོད་འདུག་ལ། དེ་བཞིན་རྒྱ་གར་ནང་དགུན་ཚོང་གཉེར་མཁན་ཕལ་ཆེ་བས། ལོ་སར་གྱི་གོང་ཚོང་གཞུག་བསྡུས་ནས། རང་རང་གི་གཏན་སྡོད་བྱ་ཡུལ་ས་ཁུལ་དུ་ཕྱིར་ལོག་གནང་གི་ཡོད་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས། ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ཐེངས་འདིའི་གལ་ཆེའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡོ་རོབ་ཝལ་ཏི་མངའ་ཁུལ་གྱི་རྒྱལ་ཁབ་གསུམ་དང་གཞན་རྒྱལ་ཁབ་ཁག་ཅིག་གི་ནང་གཞུང་འབྲེལ་ཕྱོགས་ཕེབས་ཆེད་དེ་རིང་ཉིན་རྒྱལ་བའི་བཞུགས་སྒར་ནས་ཕེབས་ཐོན་གནང་འདུག། མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་དུས་བཀག་བསྐྱར་ཞིབ་ཀྱི་སྙན་ཐོའི་ནང་བོད་ནང་རྒྱ་ནག་གིས་བཙུགས་པའི་བཅའ་སྡོད་སློབ་གྲྭ་ཁག་འཕྲལ་དུ་མཚམས་འཇོག་དགོས་པ་དང་སྒེར་བཙུགས་སློབ་གྲྭ་རྣམས་སྒོ་ཕྱེ་འཇུག་དགོས་པའི་སྐུལ་མ་གནང་འདུག། རྒྱ་གར་གྱི་སྲིད་བློན་སྐུ་ཞབས Narendra Modi མཆོག་གིས་དེ་རིང་རེས་གཟའ་ཟླ་བའི་ཉིན་རྒྱ་གར་བྱང་ཕྱོགས་ཁུལ་དུ་ཆགས་པའི Uttar Pradesh མངའ་སྡེའི་གྲོང་ཁྱེར Ayodhya ནང་དུ་ཧིན་རྡུའི་ཆོས་ལུགས་སུ་གསུངས་པའི་རྒྱལ་པོ་དགའ་བྱེད་རཱ་མ་ནའི་སྐུ་བརྙན Inch ལྔ་བཅུ་ང་གཅིག་ཅན་ཞིག་གི་ཞལ་ཕྱེ་དང་སྦྲགས་རམ་གྱི་འཁྲུངས་གནས་ལྷ་ཁང་ཆེན་མོ་གསར་བཞེངས་ལ་རབ་གནས་དབུ་འབྱེད་གནང་འདུག། བོད་ལྗོངས་སློབ་གྲྭ་ཆེན་མོའི་སློབ་མ་ཚེ་སྒྲོན་ཞུ་བ་ཞིག་ཉེན་རྟོག་པའི་བཙན་ཁྲིད་འོག་འདས་གྲོངས་སུ་གྱུར་ཡོད་པར་གདུང་སེམས་མཉམ་སྐྱེད་ཆེད་ས་གནས་གཞོན་ནུའི་བོད་པའི་ཚོགས་པ་ནིའུ་ཡོག་ཏུ་ངོ་རྒོལ་གྱི་སྐད་འབོད་བྱས་ཡོད་པའི་སྐོར་གནས་ཚུལ་འདུག། རྒྱ་ནག་དང་འབྲེལ་བའི་འགྲོ་བ་མིའི་ཐོབ་ཐང་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་དུས་བཀག་བསྐྱར་ཞིབ་ཚོགས་འདུའི་སྔ་ནུབ་ཏུ་རྒྱ་ནག་གིས་རང་ཉིད་ཀྱི་འགྲོ་བ་མིའི་ཐོབ་ཐང་གནས་བབ་ལ་གཟེངས་བསྟོད་བྱེད་མཁན་གྱི་ཡུལ་གྲུའི་དཔུང་སྒྲིག་བྱེད་ཀྱི་ཡོད་འདུག། དབྱིན་ཡུལ་དུ་རྒྱ་ནག་མང་གཙོ་ཚོགས་པས་གོ་སྒྲིག་བྱས་པའི་མཛད་སྒོ་ཐོག་རྒྱ་རིགས་ཚོར་བོད་དེ་ནམ་ཡང་རྒྱ་ནག་གི་ཆ་ཤས་མིན་པའི་སྐོར་རྒྱ་རིགས་མཁས་དབང་ཞིག་གིས་གཏམ་བཤད་སྤེལ་འདུག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་འཕྲུལ་གཏོང་ཕྱག་རོགས་གནང་མཁན་ཀོ་རི་ལགས་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་བསྟན་འཛིན་དཔལ་མོ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།